ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོའི་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས། ཆབ་མདོའི་དམག་གི་མཇུག་འབྲས་དང་བོད་རྒྱ། ཕན་ཚུན་ལ་པེ་ཅིང་ལ་བཀའ་མོལ་ཞུ་ཡག་དང་འདིའི་སྔོན་འགྲོའི་གནས་ཚུལ་རེད་དེ་ག་ནང་བཞིན་ད་དོན་ཚན་བཅུ་བདུན་ཟེར་ཡག་གི་ཆིངས་ཡིག་འདི་དངོས་སུ་བཞག་ཡོད་དུས་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ང་ཚོའི་ཡང་ལེ་ཚན་ནང་ལོགས་ལ་གནས་ཚུལ་ཁག་ཞིབ་ཕྲ་ཅིག་ངོ་སྤྲོད་ཞུ་གི་ཡིན་ལ། ང་ཚོའི་ལེ་ཚན་ནང་ལོགས་ལ་ཡང་ནམ་རྒྱུན་བཞིན་གསུང་བཤད་ཆེད་དུ་རྒྱ་གར་རྡ་རམ་ས་ལ་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད། སྟོབས་ལགས་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་སྒྲོལ་དཀར་ལགས།
ལགས་འོང། སྟོབས་ལགས་ད་ཆབ་མདོའི་བཙན་འཛུལ་གྱི་དམག་འཐབ་འདི་ཕམ་ཉེས་ཆེན་པོ་ཅིག་བྱུང་བའི་རྗེས་ལ། ཨ་ནི་བཀའ་ཤག་གི་ཐག་གཅོད་འདི་སྐུ་ཚབ་ཚོགས་པ་མངགས་གཏོང་གནང་ཡ་འདི་ཆགས་ཀྱི་ཡོད་རེད་ཡང་འདིའི་གོང་ལ་སྐུ་ཚབ་ཚོགས་པ་ཨ་ནི་རྒྱ་གར་ལ་མངགས་གཏོང་གནང་ཡོད་རེད་ལ་ཁོང་རྣམ་པས་ཡང་རྒྱ་གར་ལ་བཞུགས་པའི་སྐབས་ལ་ད་མཉམ་འབྲེལ་རྒྱལ་ཚོགས་ལ་སྙན་སེང་ཞུ་གནང་ཡ་ཡིན་ན་རེད་ཡང་རྒྱ་གར་གཞུང་ལ་འབྲེལ་བ་གནང་ཡ་ད་འདི་འདྲ་ཅིག་གནང་ཡོད་རེད་ལ་ཨ་ནི་དེ་མིན་ཡང་རྒྱ་གར་ལ་ཕེབས་མཁན་སྐུ་ཚབ་ཚོས་ག་རེ་གནང་ཡོད་ན་སྐབས་དེ་དུས་བཀའ་ཤག་གིས་ད་ཐད་ཀར་རྒྱ་ནག་དང་བཀའ་མོལ་གནང་ཡག་གི་སྐུ་ཚབ་ཚོགས་པ་བཏང་ན་དེ་གཅིག་གི་ཐོག་མའི་དགོངས་པ་དེ་ཆབ་མདོ་བར་དུ་བཏང་ན་ད་དེ་འདྲ་ཅིག་བྱེད་གནང་གི་ཡོད་རེད་སྐབས་དེ་དུས་ཀྱི་ད་དོན་ཚན་བཅུ་བདུན་གྱི་ཆིངས་ཡིག་དེ་མ་བྱུང་གོང་གི་གནས་སྟངས་དེ་ག་འདྲ་ཅིག་རེད། ལགས་འོང་སྒྲོལ་དཀར་ལགས་ད་དེ་འདྲ་དོན་ཚན་བཅུ་བདུན་མ་བྱུང་གོང་གི་ང་ཚོའི་གནས་སྟངས་ལུགས་དེ་སྙིང་བསྡུས་མདོར་བསྡུས་ལུགས་ཀྱི་ཞུས་པ་ཡིན་ན་ད་ཆབ་མདོ་ལ་རྒྱ་ནག་དམར་ཤོག་གི་དྲག་དཔུང་གིས་བཙན་འཛུལ་བྱས་རྗེས་ད་ཆབ་མདོ་ཤོར་རྗེས་བཀའ་བློན་ང་ཕོད་དང། ཨ་ནི་ཁོང་རང་གི་འོག་ལ་ཡོད་པའི་རིམ་བཞི་ལས་བྱ་དང་བཅས་པ་ཚང་མ་ལོ་ད་དོ་དམ་གྱི་འོག་ལ་ཆགས་བསྡད་ཡོད་རེད་བ། དེ་འདྲའི་ཆགས་བསྡད་པའི་དུས་རིམ་འདི་ཡི་ནང་ལ་ད། རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ལ་དགུང་ལོ་བཅུ་དྲུག་ལས་སོན་མེད་པ་ཡིན་ན་ཡང་ད་ལུགས་གཉིས་ཀྱི་ཆབ་སྲིད་ཐུགས་འགན་བཞེས་རོགས་གནང་ཟེར་རྒྱལ་བ་རིན་པོ་ཆེ་ལ་ག་རེ་ཟེར་ན་ཆོས་སྲིད་གཉིས་ཀྱི་སྐུ་དབང་བདག་གིར་བཞེས་ཀྱི་གསོལ་འདེབས་ཞུ་ཡག་གི་གནས་ཚུལ་དེ་བྱུང་རེད། ད་དེ་བྱུང་བ་དང་མཉམ་དུ་རྒྱལ་བ་རིན་པོ་ཆེན་གྱི་ངོས་ནས་བོད་དང་རྒྱ་ནག་གཉིས་ཀྱི་བར་ལ་ཞི་འགྲིག་ཐོག་ནས་ཞི་བའི་ཐོག་ནས་ཐག་གཅོད་བྱེད་དང་གྲོས་བསྡུར་བྱེད་དང་སྐད་ཆ་བྱེད་ཀྱི་དགོངས་པ་ལོ་གཅིག་དེ་འདྲ་ཞིག་བཞེས་གནང་བྱས་རྩ་འཕྲིན་ཡང་མ་ཞིག་གིས་མའོ་ཀྲུའུ་ཞི་ལ་ཅིག་ང་ཆུང་དུས་སྐབས་སུ་ད་བོད་དང་རྒྱ་ནག་གཉིས་ཀྱི་བར་ལ་ཅིག་གནས་ཚུལ་མང་པོ་བྱུང་རེད་ད་དེ་འདྲ་ཆབ་སྲིད་ཀྱི་འགན་ཚང་མ་ངའི་གིས་ཨ་ནི་བྱེད་ཀྱི་ཡོད་དེ་ཕྱི་དུས་སྐོར་སུ་ང་ཚོ་གནས་ཚུལ་ག་རེ་ཡིན་ནའང་ཨ་ནི་ཞི་བའི་གི་གྲོས་མོལ་ཐོག་ནས་ཅིག་འགྲིག་ཐབས་བྱེད་ཀྱི་ཐོག་ལ་ང་ཚོས་འབད་བརྩོན་ཞུ་དགོས་ཡོད། དེ་འདྲས་ཀྱི་ཅིག་ད་ཕྱག་བྲིས་ལོ་ཅིག་མ་གནང་ར་བ། མཉམ་དུ་དུས་སྐབས་དེའི་སྐབས་སུ་ད་ཆབ་མདོ་ནས་ཡར་ལྷ་ས་ལ་ག་དུས་ད་དམར་ཤོག་གི་དམག་དཔོན་ད་གཙོ་ཆེ་ཤོས་དེ་ལྷོ་ནུབ་ཅུས་ཀྱི་དམག་མི་བྱས་དེའི་ནང་ནས་དམག་སྡེ་ཨང་བཅོ་བརྒྱད་པ་ལབ་མཁན་དེ་བྱས་དེའི་ནང་གི་འགོ་གཙོ་དེ་སྔོན་འདུན་པ་ཟེར་ན་ད་སྔོན་ལ་ཡར་ཡོང་མཁན་ལོ་དེ་ཝང་ཆི་མེ་དང་ཨ་ལོ་པུ་ཀྲང་ཟེར་མཁན་སོ་ར་དང

འཛིན་བཟུང་བྱས་རྗེས་ཅིག་དཀའ་ངལ་ཅིག་ཕྲད་དེ་བར་བ་བྱས་ཙང་འདི་འདྲ་ཡིན་དུས་སྐབས་སུ་ད་རྒྱལ་བ་རིན་པོ་ཆེ་ལྷ་སར་མུ་མཐུད་བཞུགས་ཡས་དེ་དགེ་ཡིན་བཟོ་ལོས་མི་འདུག་ཟེར་བྱས་ཙང་རྒྱལ་བ་རིན་པོ་ཆེ་གནས་སྐབས་ཅིག་ག་འདུས་ག་ཟེར་ན་རྒྱ་གར་དང་ཉེ་ཉེ་བའི་གི་ས་ཁུལ་ཅིག་ལ་གསང་ཕྱོགས་ཅིག་ནང་ཕྱོགས་ཡོ་ཅིག་གནང་ཡ་དེ་གལ་ཆེ་བོ་ལ་དགོངས་ཅིག་རྒྱལ་བ་རིན་པོ་ཆེ་དང་ནི་བཀའ་ཤག་ག་ལ་གང་འཚམ་ཅིག་དང་ཡོངས་འཛིན་དང་ལྷན་རྒྱས་ཚང་མ་ལོ་གྲོ་མོ་ལ་བཞུགས་དེ་བར་བ་ད་ཕ་ཡི་སྲིད་ཚབ་གཉིས་བཞག་ཡོད་བློ་བཟང་བཀྲ་ཤིས་དང་ནི་ཀླུ་ཁང་བ་གཉིས་བཞག་ཡོད་བར་བྱས་ཙང་ང་ཚོའི་དུས་སྐབས་ཀྱི་སྐབས་སུ་ཆབ་མདོ་ལ་བཀའ་བློན་གཅིག་བྱས་ལྷ་ས་ལ་སྲིད་ཚབ་གཉིས་བྱས་ཨ་ནི་ཡི་རྒྱལ་བ་རིན་པོ་ཆེ་ན་བཀའ་ཤག་ག་ལ་གང་འཚམ་ཅིག་གྲོ་མོ་ལ་བཞུགས་བྱས་དེ་འདྲས་ཀྱི་གནས་ཚུལ་ལ་ཞུ་བ་རེད། གྲོ་མོ་ལ་ཡོད་དུས་བཀའ་ཤག་གི་ངོས་ནས་ཨ་ནི་ད་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཆིབས་བསྒྱུར་གནང་ཨ་ཡ་དང་དེ་ག་ནང་བཞིན་ཨ་མི་རི་ཀ་དང་དེ་ཚོ་ལ་ཅིག་ཕ་གང་ཅི་མདོར་བསྡུས་ནས་བཤད་ན་རྒྱལ་བ་རིན་པོ་ཆེ་ད་བོད་ལ་མ་བཞུགས་ནས་ཀ་ཕ་ཕེབས་དགོས་ཀྱི་ཐུགས་འདུན་གནང་མཁན་ག་ལ་གང་འཚམ་ཅིག་ཡོད་རེད་ད་དེའི་ནང་ལ་དཔེ་བྱས་ན་ཞྭ་སྒབ་པ་དང་ཟུར་ཁང་དང་ཁྲི་བྱང་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་ཅིག་རྒྱ་གར་ལ་ཕ་ཕེབས་རྗེས་ཨ་ནི་རྒྱ་དང་བོད་གཉིས་ཀྱི་བར་གྱི་གནས་ཚུལ་དེ་ཐག་གཅོད་བྱེད་ཡས་དང་ནི་དེ་བར་དུ་ཞིག་ཕེབས་མ་དགོས་པའི་ཀྱི་བྱེད་ཡས་ཀྱི་གནས་སྟངས་ཀྱི་དགོངས་པ་བཞེས་མཁན་ལུ་ཅིག་ཡོད་རེད་ད། མ་ནི་ཡས་ཀྱི་ང་ཕོད་ཀྱི་ཨ་ནི་ཨེ། ད་ང་ཕོད་ལ་སྐབས་དུས་རྒྱ་མི་རང་གི་ཡར་ཅིག་གྲོས་བསྡུར་བྱེད་དགོས་ཡས་ཀྱི་གླེང་སློང་ལུགས་ཅིག་བྱེད་ཅིག་ཡར་བོད་གཞུང་ལ་ཡར་བརྒྱུད་སྐུར་བྱེད་དགོས་ཡས་ཀྱི་ཁོ་ཚོས་ཀྱི་ཅིག་བཀའ་སློབ་ཅིག་གཏང་གི་ཡོད་རེད་དེ་ག་ནང་བཞིན་གྱི་ད་རྒྱལ་བ་རིན་པོ་ཆེ་གི་དགོངས་བཞེད་དེ་རང་ཡང་ཐོག་མ་བྱས་ན་ཞི་བའི་གི་འགྲིག་འཇགས་ལུས་བྱེད་ཀྱི་གནས་སྟངས་བྱེད་དགོས་རེད་ད་མཉམ་འབྲེལ་རྒྱལ་ཚོགས་ཟེར་ན་འདྲ་རྒྱལ་སྤྱིའི་ཐོག་ནས་དུས་སྐབས་དེ་སྐབས་སུ་བོད་ལ་བདག་སྤྲོད་ལུས་བྱེད་མཁན་ཅིག་ཡོད་མ་རེད་ད་སུས་ལས་རེད་ཟེར་ན་རྩ་བ་དེ་ཨ་མི་རི་ཀའི་གི་ཏོག་ཙམ་དོ་སྣང་ལུས་བྱས་རེད་ཨ་མི་རི་ཀའི་དོ་སྣང་བྱེད་ཅེས་ཡིན་ན་ཨ་མི་རི་ཀའི་གི་དོ་སྣང་བྱེད་དུས་སྐབས་སུ་ཨ་མི་རི་ཀས་རྒྱ་གར་ལ་ཅིག་མཉམ་འབྲེལ་གྱི་རོགས་པ་བྱེད་ཡས་གི་ཅིག་གྲོས་འགོ་ལུ་ཅིག་བཏོན་འདུག་སྟེ་ཡིན་ན་ལ་རྒྱ་གར་གི་སྐབས་དེ་དུས་ཁས་ལེན་བྱས་མི་འདུག་རྒྱ་གར་གི་ཁས་ལེན་བྱས་མི་འདུག་གུ་ཨ་མི་རི་ཀའི་རོགས་སྐྱོར་དེ་བོད་ལ་སླེབས་ཡས་དེ་ལ་དཀའ་ལས་ཞེ་བོ་ཅིག་འདུག་ག་ག་རེ་ཟེར་ན་གུ་རྒྱ་གར་ས་ཐོག་བརྒྱུད་བྱས་ཡོང་ཡས་དང་རྒྱ་གར་གི་ཁས་ལེན་ལུ་བྱས་པ་ན་རྒྱ་གར་ས་ཐོག་བརྒྱུད་བྱས་ཡོང་ཡས་དང་ཨ་ནི་ཡས་ཅིག་ག་ནི་ཡིན་ན་ཅིག་རོགས་པ་ལུ་བྱེད་འདུག་གུ་ར་བྱས་རེད་དང་དེ་འདྲས་ཡིན་བཞིན་དུས་སྐབས་སུ་ད་ང་ཚོ་ང་ཚོ་དུས་ཚོད་དེ་དཔེ་དཀའ་ངལ་ཆེ་བོ་ཅིག་ནང་ལ་ཆགས་བསྡད་པ་རེད་ཆགས་བསྡད་པའི་དུས་སྐབས་སུ་ད་མ་ནི་ཡ་གི་ང་ཕོད་ཀྱིས་ལྷ་ས་ལ་ཡར་སྐུ་ཚབ་བཏང་རྗེས་ད་གཙོ་ཆེ་ཤོས་དེ་ཁོ་ཚོས་གི་ཕུན་ཚོགས་དབང་རྒྱལ་དང་ཨ་ལོ་པུ་ཀྲང་དང་དེ་ཚོའི་གི་ཇུས་འགོད་ལུགས་ཅིག་རེད་ང་ཕོད་རང་གི་ག་རེ་ཟེར་ན་ད་དེ་དགོངས་ཚུལ་རང་མ་རེད་གང་ཅི་ད་གྲོས་བསྡུར་བྱེད་དགོས་རྒྱུ་མཚན་ག་རེ་ཟེར་ན། རྒྱ་ནག་དམར་ཤོག་ལ་ག་རེ་དགོས་ཀྱི་ཡོད་རེད་ཟེར་ན་བོད་དེ་ཨ་ནི་ཞི་བའི་གི་བཅིངས་འགྲོལ་བཏང་ཡིན་ཟེར་སྐད་ཆ་ཞིག་དགོས་ཀྱི་རེད་ཞི་བའི་བཅིངས་འགྲོལ་བཏང་ཡིན་ལབ་མཁན་དེ་དགོས་ཡོད་དུས་སྐབས་སུ་ཨ་ནི་གྲོས་བསྡུར་བྱས་རྗེས་ཨ་ནི་བོད་ལ་ཨ་ནི་རྒྱ་མི་ཡོང་བ་ཡིན་ན་ན་ཀོ་ཞི་བ་བྱ་ཡ་གི་རེ་བ་བྱེད་ཀྱི་ཡོད་རེད་འཛམ་བུ་གླིང་ཡིན་ལ་དེ་འདྲས་བཟོས་དགོས་ཏེ། དེ་བྱེད་དུས་སྒོས་སུ་སྐབས་དེ་དུས་ང་ཕོད་ཀྱི་ངོས་ནས་ལྷ་ས་ལ་རྒྱལ་བ་རིན་པོ་ཆེ་བཞུགས་ཡོད་དམ་མེད་ཧ་ཡང་གོ་གི་མི་འདུག་ལྷ་ས་བཀའ་ཤག་ལ་ཟེར་གྱི་ཅིག་ཡི་གེ་ཁོ་རང་བཏང་སྟངས་ལ་དེ་འདྲས་ཞིག་བཏང་གནང་ཡོད་མི་འདུག་མིའི་མིང་སྨོས་དང་རྒྱལ་བ་རིན་པོ་ཆེ་མཚན་སྨོས་ཀྱི་གནས་སྟངས་ལུགས་ཅིག་མི་འདུག་བྱས་ཙང་དེང་གི་གནས་ཚུལ་གསལ་པོ་ཅིག་ད་གང་ཆེ་ཕག་ཏུ་ཅིག་ཡོད་ཨ་མ་རེད། ད་འདི་ན་ནི་སྲིད་ཚབ་གཉིས་བཞུགས་ཡོད་རེད་བྱས་ཙང་ད་ཐོག་མའི་ཆ་ལས་དུ་སིའི་གནས་སྟངས་དེ་འདྲ་ཅིག་དུམ་བུ་ལུས་གསུམ་ལ་ཆགས་བསྡད་དུས་སྒོས་སུ་བོད་ཀྱི་ག་ཟེར་ན་དབང་འཛིན་ལས་ཁུངས་དེ་དུམ་བུ་ལུས་གསུམ་ལ་ཆགས་བསྡད་དུས་སྒོས་སུ་གཅིག་གིས་གཅིག་ལ་ཕར་ཚུར་ལན་འཕྲད་ཐབས་བྱེད་ཡས་དེ་དཔེ་དཀའ་ལས་ཁག་འགྲུལ་བཞུད་ཀྱི་ཐོག་ནས་དཀའ་ལས་ཁག་པོ་ཅིག་ཤོར་གྱི་འདུག་ཨ་དེ་འདྲ་ཡིན་དུས་སྒོས་སུ་ད། སྲིད་ཚབ་གཉིས་ཀྱི་ངོས་ནས་ད་རྒྱ་དང་ང་ཕོད་ཀྱི་མ་ཎི་ཡའི་སྐད་ཆ་དེ་བཤད་ཡོང་དུས་སྒོས་སུ་སྲིད་ཚབ་གཉིས་ཀྱི་ངོས་ནས་རྒྱ་དང་བོད་གཉིས་ཀྱི་ད་གྲོས་མོལ་བྱེད་ས་དེ་ག་པར་བྱེད་ག་ཟེར་དུས་ཅིག

པེ་ཅིང་རང་ལ་བྱེད་གར་ཡོང་དགོས་ཡོད་ཟེར་གི་ཅིག་དགོས་འདུན་བཏོན་པ་ཟེར་ན་འདྲ་བཀའ་བཏང་བ་ཟེར་ན་འདྲ་དགོས་འདུན་བཏོན་པ་ལ་ལག་པ་མ་རེད་ཁོ་ཚོས་གིས་དེ་འདྲས་བཏོན་རྗེས་ཨ་ནི་ང་ཚོའི་ངོས་ནས་ད་ལྟ་མཐའ་མ་དེ་པེ་ཅིང་རང་ལ་བྱེད་ཡ་ལས་མ་གཏོགས་པའི་གི་གནས་བབ་ལ་ཡོད་བ་མ་རེད་རྒྱུ་མཚན་ག་རེ་རེད་ཟེར་ན་སྐབས་དེ་དུས་ཆབ་མདོ་ལ་བོད་དམག་སུམ་སྟོང་ལྔ་བརྒྱ་ཙམ་ཞིག་མི་ཚོ་མི་འདུག་ཨ་དེར་དེ་ཤེད་ང་ཚོའི་གྲངས་ཚད་ལོས་ཆ་ཚང་ལོས་ཐེབས་གི་འདུག་ཨ་ནི་རྒྱ་མིའི་དམག་བཞི་ཁྲི་འདུག་ཨ་བྱས་ཙང་དེ་འདྲས་བྱེད་དུས་སྒོས་སུ་ད་ཕྱོགས་ག་ནས་བལྟས་པ་ཡིན་པ་ཡིན་ན་གང་བྱས་ད་ཆབ་མདོ་ལ་དྲག་གནོན་ཡང་ཆེ་རེད་གླ་ཁ་ཡང་མི་འདུག་ད་དེ་བྱེད་དུས་སྒོས་སུ་ཞི་བ་ཅིག་གི་ཐོག་ནས་འགྲོ་ཡ་དེ་གལ་ལུས་ཆེ་བོ་ཞེ་པོ་ཅིག་ཆགས་བསྡད་དུས་སྒོས་སུ་ད་མཐའ་མ་དེ་ང་ཚོས་ད་ཞི་འགྲིག་ལུགས་ཅིག་ཡོང་ཡ་གི་གཙོ་དོན་ལ་བཟུང་བྱས་སྐད་ཆ་བྱས་བྱས་ག་ས་ན་འགྲིག་ཆགས་ཡོང་ཡ་ལུགས་དེ་གཙོ་དོན་ལ་བྱས་བྱས་ཨ་ནི་ཁོ་ཚོས་གི་དགོས་འདུན་བཏོན་པ་ནང་ད་པེ་ཅིང་ལ་འགྲོ་ཡ་གི་ང་ཚོས་གི་ཐུགས་ཐག་ལོ་ཆོད་བྱས་འོ་ཐུགས་སི་ག་ས་ན་ཆབ་མདོ་ལ་གྲོས་བསྡུར་ལུགས་ཅིག་མ་བྱས་མཐའ་མ་དེ་མ་པེ་ཅིང་ལ་འགྲོ་ཡ་གི་ཐག་ཆོད་ལོས་འོ་དེ་འདྲས་ལུགས་གནས་བབ་དེ་འདྲས་བྱུང་བ་ནི་ཐག་གཅོད་ལ་བྱུང་འདུག་ལགས། ལགས་སོ་ལགས་སོ། བྱས་ཙང་ད་ད་ལྟ་གོང་ལ་ང་ཚོ་སྟོབས་ལགས་ཀྱིས་ད་གནས་ཚུལ་འདི་གས་ཞིབ་ཚགས་པོ་ཞེ་དྲག་ཅིག་གི་ངོ་སྤྲོད་གནང་སོང་ད་ཡིན་ནའི་འདིའི་ཐོག་ལ་ཁ་སྣོན་གི་ཚུལ་དུ་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་བཀའ་ཤག་ནས་ད་གྲོས་མོལ་འདི་ཆབ་མདོར་གནང་ཡག་གི་དགོངས་ཚུལ་གསུངས་ཡོད་པ་དང་ཡང་གྲོ་མོ་ནས་ད་རྒྱ་གར་ལ་ཡོད་པའི་རྒྱ་མིའི་གཞུང་ཚབ་དང་བཀའ་མོལ་ཞུ་རྒྱུའི་འདས་ཀྱི་ཡང་སྐུ་ཚབ་ཅིག་གཏོང་གནང་ཡོད་རེད་ལ་དེ་ནས་ད་སྐུ་ཚབ་ཁག་པེ་ཅིང་ལ་ནི་གཏོང་གནང་ཡོད་རེད་བྱས་ཙང་འདིའི་སྐོར་ལ་ངོ་སྤྲོད་གནང་པ་ཅིག་ཡོད། ཆབ་མདོ་ནས། སྙན་ཞུ་ཞུ་སྙན་ཅིག་སླེབས་རེད་པ། ང་ཕོད་ནས་སྐུ་ཚབ་ལ་བཏང་ན་ཟེར་མཁན་འདི། སྲིད་ཚབ་གཉིས་སྐུ་མདུན་ལ་འབྱོར་བ་རེད། སྲིད་ཚབ་གཉིས་ནས་མདོ་སྤྱི་བཀའ་བློན་ང་ཕོད་རྒྱ་བོད་བཀའ་མོལ་གནང་བའི་དབང་ཆ། གནང་ཡོད་ཀྱང། རྒྱ་དམག་ད་ལྟ་ཡོད་པའི་ས་ལས་ཡོང་རྒྱུ་མེད་པའི་གཞི་རྩར་བཟུང་སྟེ། གྲོས་མོལ་ཆབ་མདོ་རང་ལ་བྱ་དགོས་ཞེས་བཀའ་གནང་ཡོད་རེད་ཟེར་བ་ལྟར་ང་ཚོས་དེ་སང་བཙུགས་ཡག་ཅིག་དེ་བཙུགས་དགོས་ཡོད་རེད། མདོ་སྤྱི་ལ་པེ་ཅིན་ལ་འགྲོ་བའི་བཀའ་གནང་ཡོད་མ་རེད། སྲིད་ཚབ་གཉིས་ཀྱིས་ང་ཕོད་ཀྱིས་ད་ཚོར་ཆབ་མདོ་ལ་བསྡད་ནས་རྒྱ་མི་ལ་སྐད་ཆ་བྱས་ནས་ད་ད་ལྟ། རྒྱ་མི་སླེབས་པའི་ས་ཆ་འདི་ནས་རྒྱ་མི་དམག་མི་ཡར། བོད་ཀྱི་ས་མཚམས་ནང་ལ་ཡོང་རྒྱུ་མེད་པ་གཞི་རྩར་བཟུང་ནས་བཀའ་མོལ་བྱེད་ཡུལ་ཟེར་བྱས་དབང་ཆ་འདི་གནང་ཡོད་རེད་ཟེར་བ་རེད། བྱས་ཙང་ང་ཕོད་རང་གི་མི་གའི་ཐད་འདི་གནང་ཡོད་རེད་ཟེར་བཤད་ནས་ད་ལྟ་རྙོག་དྲ་གཅིག་སྐད་ཆ་འདི་ནང་ལ་བཤད་གི་ཡོད་རེད། བཀའ་མངགས་དང་བཅས་ཕྱག་རོགས་སུ་མཁན་ཆུང་ཐུབ་བསྟན་ལེགས་སྨོན་དང་བསམ་ཕོ་སྲས་བསྟན་འཛིན་དོན་གྲུབ་གཉིས་གཏོང་གནང་གིས་ཆབ་མདོ་རང་ལ་ཞི་གྲོས་གནང་འཆར་དེ་ལྟར་ཡང། ཞེས་གཞུང་ནས་གསན་དེ་འདི་རེད། གྲོ་མོ་ནས་ད་རྒྱལ་ཚོགས་ཀྱི་གནས་ཚུལ་འདི་ལ། འདིར་བའི་ཕྱི་ར་ཐུ་བོ་མི་ཆུང་ཚང་མ་འདི་གཏོང་ན། རྒྱ་མི་ཨེམ་བྷ་སི་རྩ་ལ་སྐུ་ཚབ་གཏོང་ན། ཁྱེད་གཞུང་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་གནས་ཚུལ་ལ་ཐུགས་ཕམ་དང་བཅས། སྔ་དྲོས་རྒྱ་དམར་རང་ལ་མེས་ཚིག་མེས་བདུག་གནང་རྒྱུའི། དགོངས་བཞེས་ཀྱིས་ཛ་སག་ཟུར་པ། དབང་ཆེན་ཚེ་བརྟན་དང་མཁན་དྲུང་ཆོས་འཕེལ་ཐུབ་བསྟན་གཉིས་ལྡི་ལིར་རྒྱ་དམར་གཞུང་ཚབ་ཡོན་སར་རེ་ཞུར་གཏོང་གནང་མཛད་པ་སོགས། རྒྱ་དམར་གཞུང་ཚབ་ཀྱིས། བཀའ་མོལ་གནང་ཡུལ་པེ་ཅིན་རང་ལ་ལེགས་ཚུལ་སློབ་སྟོན་བྱས་པ་ལྟར་བཀའ་བློན་ང་ཕོད། ངག་དབང་འཇིགས་མེད་ཕྱག་རོགས་དང་བཅས་ཆབ་མདོ་ནས་དར་རྩེ་མདོ་དང་གཡག་རྔ་ཁྲུང་ཆིང། ད་དེ་རྒྱ་མིའི་དེ་རེད་བསྡུས་ཚུལ་རེད། ཤི་ཨན་བརྒྱུད་པེ་ཅིན་དུ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ཟླ་བ་བཞི་བའི་ཚེས་པ་ཉི་ཤུ་གཉིས་ཉིན་དང། གྲོ་མོ་ནས། ཕྱག་རོགས་ལས་སྣོན་དུ་ཛ་སག་ཁེ་སྨད་བསོད་ནམས་དབང་འདུས་དང་མཁན་དྲུང་ཐུབ་བསྟན་བསྟན་དར་གཉིས། རྩ་དོན་ཐག་གཅོད་བྱེད་ཕྱོགས་སྐོར་སྐབས་འཕྲལ་ཐལ་ལུས་མེད་པའི་ཐོག་ནས་དོན་གནད། གལ་ཆེའི་རིགས་གོང་སྐོར་དགོས་རྒྱུ་བཀའ་མངགས་དང་སྦྲགས་གཏོང་གནང་མཛད་པ་རེད། དེ་གཏོང་གནང་རེད་པ་མཁན་དྲུང་ཆོས་འཕེལ་ཐུབ་བསྟན་དང་ཛ་སག་ཟུར་ཁང་ཟུར་པ་གཉིས། ཛ་སག་ཟུར་ཁང་ཟུར་པ་ཕྱི་རྒྱལ་ལས་ཁུངས་དོ་དམ་རེད། ཁོང་གཉིས་པོ་དེ་ཉིད་འདི། ལྡི་ལིར་སྡོད་མཁན་རྒྱ་མི་གཞུང་ཚབ་ང་དང་འདྲ་བ་བྱེད་ཡས་འདི་རྩ་ལ་གཏོང་གནང་རེད། བི་གེ་ཏཱ། རྒྱ་རོམ་གྱི་བཀའ་ཡིག་ཅིག་དེ་དེ་འདྲ་རུ་བྱས་ནས་མ་གཏོང་གནང་རེད། གཏོང་གནང་ནས་དེས་ཁོང་ཚོས་བསླབ་བྱ་ཕུལ་ཡོད་རེད།

ཁོང་གཉིས་ཧོང་ཀོང་བརྒྱུད་པེ་ཅིན་ལ་ཉི་མ་བཞི་རྗེས་ལ་འབྱོར་བ་རེད། ང་ཕོད་འབྱོར་ཡག་ཉི་མ་བཞི་རྗེས་ལ་ཁོང་གཉིས་པེ་ཅིན་ལ་འབྱོར་བ་རེད། འོ་ད་སྐུ་ཚབ་ཨ་ནེ་པེ་ཅིན་ལ་མངགས་གཏོང་གནང་རྒྱུའི་ད་ཐག་གཅོད་བྱུང་བ་བཞིན་ད་པེ་ཅིན་ལ་གྲོས་མོལ་འཕེལ་ཡག་གི་ཨ་ནེ་སྔོན་འགྲོའི་ཕྱག་ལས་དེ་ཚོ་ཡང་ག་འདྲ་ཅིག་གནང་ཡོད་ན། རེད་ད་གྲོས་གོ་ལ་མ་སྐུ་ཚབ་མངགས་གཏོང་གནང་ཡས་འདི་ད་ཅི་ང་ཚོས་ཞུ་བ་ནང་ལྟར་སྐབས་དེ་དུས་བོད་གཞུང་གི་འཛིན་སྐྱོང་གི་དབང་འཛིན་ལས་ཁུངས་ལུས་དེ་ད་དུམ་བུ་གསུམ་ལ་ལུས་ཅིག་ཆགས་བསྡད་ཡོད་ར་བ། ད་འདིའི་ནང་ནས་རྒྱ་ནག་དང་མཉམ་པོ་འབྲེལ་བ་ཟབ་ཤོས་དང་རྒྱ་ནག་གི་གནས་ཚུལ་ཤེས་མཁན་དང་བོད་ཀྱི་གནས་ཚུལ་ཤེས་མཁན་དང་ཨ་ནི་རྒྱ་ནག་གི་དོན་དམ་ནང་ལ་ཡོད་བསྡད་རྒྱུ། ད་དེ་གསལ་ཤོས་དེ་སུ་ཡོད་ཟེར་ན

ད་སྐབས་དེ་དུས་ཁོང་དོ་དམ་འཛིན་བཟུང་གི་བཟོ་འདྲ་ཞིག་ལ་ཡོད་རེད། ཨ་ནི་འདི་ནས་ཀྱི་ལྷ་ས་ནས་སྐུ་ཚབ་གཉིས་ཅིག་ཐག་གཅོད་ལོས་གནང་འདུག་ད་དེ་གཅིག་དེ་བསམ་ཕོ་བསྟན་འཛིན་དོན་གྲུབ་དང་གཅིག་དེ་ཐུབ་བསྟན་ལེགས་སྨོན་ཞུ་མཁན་བྱས་པ་རེད། ད་ཡོངས་འཛིན་སྟག་བྲག་གི་སྐབས་སུ་སྣེ་མགྲོན་དེ་རེད་སྣེ་མགྲོན་ཐུབ་བསྟན་ལེགས་སྨོན་ད་གྲོ་མོ་བཀའ་ཤག་ནས་ཨ་ནི་ཁེ་སྨད་བསོད་ནམས་དབང་འདུས་དང་ལྷའུ་རྟ་ར་ཐུབ་བསྟན་བསྟན་དར་ཟེར་དྲུང་ཡིག་ཆེན་མོ་ཞིག་རེད།

ད་ཁོང་རང་ལ་སྟག་བྲག་རིན་པོ་ཆེ་ལ་ཆབ་སྲིད་ཀྱི་མྱོང་བ་ནི་ག་ག་ཡང་མི་འདུག་ཨ་ཕྱག་མཛོད་ཆེན་མོ་ལ་ཆབ་སྲིད་ཀྱི་མྱོང་བ་ག་ག་ཡང་མི་འདུག་ཨ་ད་ཁོ་གཉིས་ལ་སློབ་སྟོན་ཕུལ་མཁན་དེ་ཨ་ནི་དྲུང་ཡིག་ཆེན་མོ་ད་སྣ་ཆེན་ཟེར་མཁན་རེད་ངག་དབང་རྣམ་རྒྱལ་ཞུ་མཁན་ཞུ་བ་རེད་ད་སྣ་གདོང་ཆེན་པོ་ཞེ་པོ་ཞིག་འདུག་ཨ་ནི་ད་དེའི་མཉམ་དུ་ག་རེ་ཟེར་ན་སྣེ་མགྲོན་སྟེགས་བུ་ར་ཟེར་ལ་གོ་རེ་ད་སྐབས་དེ་དུས་ཡ་སྲིད་སྐྱོང་ལ་ག་རེ་ཞུ་དགོས་ཡོད་ན་ཨ་ནི་མ་བཀའ་ག་རེ་གནང་ཡོད་ན་སྣེ་མགྲོན་བརྒྱུད་བྱོན་དགོས་འདུག་ཨ། སྐབས་དེ་དུས་སྣེ་མགྲོན་ཡོད་དུས་གོ་སོ་ཨ་ནི་དེ་ཐུབ་བསྟན་ལེགས་སྨོན་དེ་རེད་བྱས་ཙང་ཐུབ་བསྟན་ལེགས་སྨོན་གྱི་སྐབས་དེ་དུས་ད་ང་ཚོའི་ཆབ་སྲིད་ཀྱི་ནང་ལ་ཕྱག་ལས་གནང་དུས་གོ་སོ་ལས་འཛོལ་ལས་ཞུགས་མང་པོ་ཞིག་བྱས་པའི་ཀྱི་རྣམ་པ་ལ་བཟོས་པ་རེད་ལྷག་པར་དུ་ཐུབ་བསྟན་ལེགས་སྨོན་བྱས་ངག་དབང་རྣམ་རྒྱལ་བྱས་སྟག་བྲག་ཛ་ས་བྱས་ཨ་ནི་དེ་ག་ནང་བཞིན་གྱི་དམག་སྤྱི་སྐལ་བཟང་ཚུལ་ཁྲིམས་བྱས་ཨ་ནི་སྣེ་མགྲོན་སྐལ་བཟང་ངག་དབང་ལབ་མཁན་རེད་དེ་ཚོ་ཁོ་ཚོ་འགའ་ཤས་ཅིག་ལ་ད་འགའ་ཤས་ཟེར་ན་ཁོ་ཚོ་ལྔ་དྲུག་ཅིག་ལ་ཨ་ནི་དགའ་ལྡན་ཕོ་བྲང་ཆུང་ཆུང་ཟེར་ཡ་གི་ཅིག་སྐབས་དེ་དུས་ཀྱི་ཞབས་ཇོག་འགྲོ་ཡ་ཟེར་ན་འདྲ་ཟུར་ཟ་བྱས་ཡ་ཟེར་ན་འདྲ། དེ་འདྲས་ཀྱི་ཅིག་གནས་ཚུལ་བྱུང་བ་རེད་བྱས་ཙང་ཐུབ་བསྟན་ལེགས་སྨོན་ཟེར་མཁན་དེ་དེ་མི་འདི་རེད་ལ། བྱས་ཙང་ཁོ་རང་གཅིག་བཏང་ཡོད་རེད་ད་གཅིག་བྱས་ན་སྐབས་དེ་དུས་ཀྱི་ཤུགས་ལུགས་ཆེ་ཡོད་རེད་བ། ཨ་ནི་ད། གྲོ་མོ་བཀའ་ཤག་ནས་བཏང་བ་ཡིན་པ་ན་ཛ་ས། ཁེ་སྨད་བསོད་ནམས་དབང་འདུས་ཞུ་མཁན་དེ་རེད་བ། ཁེ་སྨད་བསོད་ནམས་དབང་འདུས་དེ་ཡིན་པ་དེ་མི་རྒྱུད་དེ་རང་ཟུར་ཁང་གི་རྒྱུད་པ་རེད་བ། གཟུ་ཁང། སྐབས་དེ་དུས་ཟུར་ཁང་དབང་ཆེན་དགེ་ལེགས་ད་བཀའ་ཤག་ནང་ནས་བཀའ་བློན་ཡོད་ན་མེད་ན་ལོ་ཅིག་ཆགས་བསྡད་ཡོད་རེད། སྟོབས་ཤུགས་ཆེ་ཤོས་ཤུགས་ཤུགས་རྐྱེན་ཆེ་ཤོས་དེ་ཆགས་བསྡད་རེད་འདི་གི་ཨ་ཁུ་ཆགས་བསྡད་རེད་བ་བྱས་ཙང་འདི་འདྲས་ཀྱི་ངོས་ནས་ཅིག་ཐག་གཅོད་ལོ་བྱས་མེད་འགྲོ་བསམ་བསམ་ལོ་ཅིག་ག་རེ་ཟེར་ན་བཀའ་བློན་ཟུར་ཁང་སྐབས་དེ་དུས་ཤུགས་རྐྱེན་ཆེན་པོ་ཡོད་རེད་བྱས་ཙང་ད་གང་བྱས་མདོར་བསྡུས་ནས་བཤད་ན་ཆབ་མདོ་ནས་བཀའ་བློན་ང་ཕོད་བྱས་ད་ཁོང་རང་གི་ལས་བྱ་དེ་འདྲ་ཡོང་གི་རེད་བ་ད་ནི་ལྷ་ས་ནས་བསམ་ཕོ་བསྟན་འཛིན་དོན་གྲུབ་དང་ཐུབ་བསྟན་ལེགས་སྨོན་བྱས་གྲོ་མོ་ནས་ཁེ་སྨད་བསོད་ནམས་དབང་འདུས་ཁོ་རང་དམག་སྤྱི་དེ་རེད་ཨ་ནི་ཁོ་རང་གི་ཕྱག་རོགས་ལ་ལྷའུ་རྟ་ར་ཐུབ་བསྟན་བསྟན་དར་དྲུང་ཡིག་ཆེན་མོ་དེ་རེད། འོ་དེ་བྱས་ཙང་ཁོ་ཚོ་ལྔ་ཀ་གིས་འགོ་ཁྲིད་པའི་གི་ཚོགས་པ་ཞིག་ད་མར་པེ་ཅིང་ལ་རྒྱ་དང་བོད་གཉིས་བར་ལ་ད་ཞི་སྒྲིག་བྱས་ཡས་དང་ཨ་ནི་ད་རྒྱལ་བ་རིན་པོ་ཆེ་གི་བཀའ་ལག་སྐྱེལ་དང་ཕྱི་ནང་གཉིས་གི་བཀའ་སློབ་ལོ་དེ་ཨ་ནི་ཡི། སྐབས་དེ་དུས་དམག་སྤྱི་ཁེ་སྨད་བསོད་ནམས་དབང་འདུས་ཀྱིས་ངག་བཅོལ་ཟེར་ན་འདྲ་ཁྱེར་བ་ཟེར་ན་འདྲ་འདུག་སེ་གནང་ཡོད་ས་རེད།
ལགས་འོང། ད་ལྟ་སྟོབས་ལགས་ཀྱིས་དོན་ཚན་བཅུ་བདུན་གྱི་ད་ཆིངས་ཡིག་འདིའི་ཐོག་ལ་ཕྱག་ལས་གནང་སྐབས་ཕེབས་མཁན་གྱི་མི་སྣ་ཚོའི་གནས་སྟངས་དང་རྒྱབ་ལྗོངས་དེ་གའི་ངོ་སྤྲོད་གནང་སོང།
ཡིན་ནའི་སྐབས་དེ་དུས་ཁོང་རྣམ་ཚོ་སྤྱི་ཡོངས་ཀྱི་བཀའ་ཤག་ནང་ལོགས་ལ་བྱེད་ཀྱི་ནུས་པ་ཆེ་ཆུང་ག་ག་སེ་ཆགས་གནང་གི་ཡོད་རེད། རེད་ད། ཁོ་ཚོ་ཁ་ཐུག་ལ་བཀའ་ཤག་ནང་ལ་དམིགས་བསལ་གྱི་ནུས་པ་ཅིག་ཤུགས་ཆེ་པོ་ལོ་ཅིག་ཡོད་མ་རེད་བ། ཡིན་ནའང་ང་ཚོས་ནམ་ཞག་རྒྱུན་དུ་གི་ཕར་ཚུར་གཅིག་ཕར་ཕྱག་ལས་ལ་ལས་དོན་བྱེད་སྐབས་ཏང་ཁ་འགྲོ་དོན་བོད་གཞུང་གི་གནད་དོན་ག་རེ་ཞིག་བཅད་དགོས་ན་དྲུང་སྐྱ་སེར་གཉིས་ཀྱི་མཛད་ཞོར་དྲུང་སྐྱ་སེར་གཉིས་ཀྱི་སྐུ་ཚབ་ཡོད་པ་རེད། ད་དཔེ་ཆ་བཞག་ན་འདིའི་ནང་ནས་དྲུང་སྐྱ་སེར་གཉིས་སུ་སུ་རེད་ཟེར་ན་ང་ཕོད་ད་བཀའ་བློན་བྱས་ལྷ་ས་ནས་བཏང་མཁན་སྐུ་ཚབ་གཉིས་དེ་ལ་དྲུང་སྐྱ་སེར་གཉིས་དེ་སྐྱ་བོ་དེ་སུ་རེད་ཟེར་ན་བསམ་ཕོ་བསྟན་འཛིན་དོན་གྲུབ་སྐྱ་བོ་རེད་བ་མི་སྐྱ་རེད་ཨ་ནི་ཐུབ་བསྟན་ལེགས་སྨོན་སེར་མོ་བ་རེད་གྲོ་མོ་ནས་བཏང་རྒྱུ་དེ་ཁེ་སྨད་བསོད་ནམས་དབང་འདུས་དེ་སྐྱ་བོ་རེད་བ་དམག་སྤྱི་ཁེ་སྨད་བསོད་ནམས་དབང་འདུས་ཨ་ནི་ལྷའུ་རྟ་ར་ཐུབ་བསྟན་བསྟན་དར་དེ་སེར་མོ་བ་རེད་ད་ལྷའུ་རྟ་ར་ཐུབ་བསྟན་བསྟན་དར་ཆ་བཞག་ན་དྲུང་ཡིག་ཆེན་མོ་རེད་དྲུང་ཡིག་ཆེན་མོ་ཟེར་དུས་སྒོ་སུ་རྩེ་དྲུང་གི་ནང་ནས་ད་ཆེ་ཤོས་དེ་རེད་རྩེ་དྲུང་གི་རིམ་པ་ལ་བྱས་ན་མཐོ་ཤོས་རེད་ད་སྤྱི་ཁྱབ་མཁན་པོ་ལབ་མཁན་དེའི་འོག་ལ་ཨ་ནི་དྲུང་ཡིག་ཆེན་མོ་དེ་རེད་ཆབ་སྲིད་ཀྱི་དབང་ཆ་ཐག་གཅོད་བྱེད་དུས་སྒོ་སུ་དྲུང་ཡིག་ཆེན་མོ་དེ་ཚོ་ལ་དབང་ཆ་ཞེ་པོ་ཡོད་རེད། དེ་གར་སོང་ན་སེར་མོ་བའི་གི་འཐུས་མིའི་ནང་ནས་དབང་ཆ་ཆེ་ཤོས་དྲུང་རྩིས་གཉིས་ཟེར་དུས་སྒོ་སུ་ནམ་རྒྱུན་ཐག་ཆ་ཐག་གཅོད་ལོ་མང་པོ་ཞིག་སུས་བྱེད་ཀྱི་རེད་ཟེར་ན་དྲུང་རྩིས་ཟུང་འབྲེལ་ཟེར་གྱི་རེད་དྲུང་དྲུང་རྩིས་བརྒྱད་འབྲེལ་ལབ་ཀྱི་རེད་དྲུང་རྩིས་བརྒྱད་འབྲེལ་ཟེར་ན་དྲུང་ཡིག་ཆེན་མོ་བཞི་དང་རྩིས་དཔོན་བཞི་གིས་འདི་ཚོས་ཀྱི་ཚོགས་འདུ་གཙོ་ཆེ་ཐག་གཅོད་བྱས་དེ་ཡང་བཀའ་ཤག་ལ་སྙན་སེང་ཞུས་བྱས་ནས

རྩ་བ་ཞེ་པོ་འགན་འཁྱེར་གྱི་མི་འདུག་རྩ་བ་ཞེ་དྲག་བྱེད་ཀྱི་མི་འདུག་བ། དེའི་འོག་གི་ཞབས་ཕྱི་ཞུ་མཁན་འདི་ཚོས་ད་བླ་བྲང་འདི་ལ་འགན་འཁྱེར་གི་ཡོད་མ་རེད་ད་གཞུང་ལ་འགན་འཁྱེར་གི་ཡོད་མ་རེད་སོ་སོའི་གི་ཁེ་ཕན་གི་རྐྱང་བསམ་བློ་བཏང་སྡོད་སྐབས་སུ་ཨ་ནི་སྤྱི་བ་ལ་བསམ་བློ་བཏང་མཁན་དེ་ཏག་ཏག་བཟོས་བཞག་གི་འདུག་བ་ད་འདི་འདྲའི་ང་ཚོའི་གི་ལོ་རྒྱུས་ལ་མང་པོ་དཔེར་བཤད་ན་ཁྱུ་གསལ་ཤོས་དེ་ཁྱུང་རམ་པ་དོན་གྲུབ་རྒྱལ་པོ་ཞུ་མཁན་བཟོས་བ་རེད་བེད་དེ་ཏག་ཏག་ཁོ་རང་བཟོས་བཞག་རེད་བ་དེ་ག་ནང་བཞིན་གི་རྩིས་དཔོན་ལུང་ཤར་ཡང་རེད་བ་བྱས་ཙང་དེ་འདྲའི་གི་སློབ་གསོའི་འོག་ལ་བར་སྐབས་ཅིག་ནས་ང་ཚོའི་གི་དགའ་ལྡན་ཕོ་བྲང་གི་ད་གཞུང་ཞབས་སྐུ་དྲག་དེ་ཚོས་ཀྱི་འགྲོ་སྲོད་སྡོད་སྐལ་བྱེད་ཡས་དང་ཨ་ནི་སོ་སོའི་གི་གནས་བབ་དེ་དོ་ཕོག་མ་འགྲོ་བའི་ཆེད་དུ་ཨ་ནི་མཁས་པོ་བྱེད་འཇོག་མ་རེད་ད་དེ་མཁས་པོ་བྱེད་ད་ཨ་ནི་ཕེ་དེ་ལ་ཐེ་ཇུས་ཞེ་དྲག་མ་བྱེད་ཡས་རེད་ཐེ་ཇུས་ཞེ་དྲག་མ་བྱེད་སྐབས་སུ་ཨ་ནི་སོ་སོ་སྣང་བ་སྐྱིད་པོ་བྱེད་ཅིག་ད་ཉི་མ་སྐྱེལ་ས་ལ་ཞུ་གུ་ཧུར་ཨ་ཨ་ནི་ཤོ་སྦག་རྒྱབ་ཀྱི་འདུག་ཟེར་སྣང་བ་སྐྱིད་པོ་བྱེད་ཡས་བྱས་འདུག་ཟེར་བྱས་ནས་ལས་ཨ་ནི་སྤྱི་ཚོགས་ལ་དེ་ཀུན་སྤྱོད་ངན་ལམ་ཤོར་ཟེར་ན་འགྲོ་ན་འདྲ་ཅིག་ངན་པ་རྒྱུན་འབྱམས་ཟེར་ན་འདྲ་འདུག་ཟེར་དང་པོ་དེ་དེ་འདྲ་ལས་རེད་དེ་ཡི་རྗེས་དེ་ལ་ནི་ད་རྒྱས་སྤྲོས་བྱས་ཟེར་ན་སྐྱིད་སྐྱིད་བཏང་ཟེར་ན་འདྲ་དེ་འདྲ་རྐྱང་གི་སྣང་བ་ཅིག་མ་གཏོགས་པའི་ཀྱི་གཞན་པའི་ཀྱི་གང་གི་དཀའ་ངལ་དེ་ཡོད་མ་རེད་བ་ད་ཁོས་བསམ་བློ་མགོ་ནང་སླེབས་ཀྱི་ཡོད་མ་རེད་བྱས་ཙང་འདི་འདྲས་ཀྱི་གནས་སྟངས་ཅིག་འོག་ནས་བྱུང་འདུག་ཨ། ད་ཁོང་རྣམ་ཚོ་ནི་རྒྱ་ནག་གི་རྒྱལ་ས་པེ་ཅིང་ལ་འདུག་ཟེར་ཕེབས་ཡོད་རེད་བྱས་ཙང་ཐོག་མར་ཁོང་རྣམ་ཚོ་ཕ་གིར་ཕེབས་བྱས་རྗེས་ད་བཀའ་མོལ་གནང་ཡོད་ཀྱི་རེད་བསམ་གི་རྒྱ་ནག་དང་གྲོས་མོལ་གནང་ཡག་གི་ད་ནང་དོན་གི་ཐོག་ནས་སྐབས་དེ་དུས་ནི་གྲ་སྒྲིག་རང་ག་འདྲ་གནང་ཡོད་ན་ད་ཅིག་གི་རྒྱ་ནག་ལ་ཅིག་གི་བཀའ་མོལ་གནང་ཡག་དེ་ད་ཆབ་མདོ་བར་དུ་ནི་དྲག་པོ་རང་གི་ཐོག་ནས་ཟིན་ཚར་བ་རེད་ད་དེ་ནས་མུ་མཐུད་རྒྱལ་ས་ལྷ་ས་བར་དུ་ནི་བསྐྱོད་ཡག་གི་འཆར་གཞི་དེ་རྒྱ་ནག་དམར་པོའི་གཞུང་དེ་ཡོད་རེད་ཡིན་ནའི་ལས་ད་ང་རང་ཚོ་བཀའ་ཤག་གི་ངོས་ནས་དེ་འགུག་ཐབས་ཀྱི་ཐོག་ལ་ཨ་ནི་ཐོག་མའི་ཁོང་རྣམ་ཚོ་ཅིག་གི་དགོངས་པར་ཡོད་པའི་གྲོས་མོལ་གནང་ཡག་གི་ནང་དོན་རང་དེ་ག་རེ་ཆགས་ཀྱི་ཡོད་ན། ད་དགོངས་པར་ཡོད་པའི་ཟེར་ན་འདྲ་འཆར་གཞི་ལུགས་དེ་ང་ཚོས་ཀྱི་འཆར་གཞི་ཆེན་པོ་འཆར་གཞི་ཆེན་པོ་ཟེར་ན་འདྲ་དམིགས་ཡུལ་ཆེན་པོ་ཟེར་ན་འདྲ་ཅིག་དམིགས་ཡུལ་ཆེན་པོ་ཡང་མ་རེད་དངོས་ཡོད་གནས་ཚུལ་རེད་ང་ཚོས་ཀྱི་གནས་ཚུལ་དེ་དངོས་ཡོད་ཀྱི་གནས་ཚུལ་ཅིག་གི་ཐོག་ནས་བསམ་བློ་བཏང་བ་མ་ཟད་དེ་ལས་སྤྲོས་པའི་གལ་ཆེ་གི་བསམ་ཚུལ་ལུགས་ཞིག་ཞེ་དྲག་འཁོར་ཐུབ་ཀྱི་མི་འདུག་བ། དེ་ཚོའི་བསམ་ཚུལ་ལུགས་འཁོར་རྒྱུ་དེ་ག་རེ་རེད་ཟེར་ན་དེ་ཡི་གོང་ལ་ཞྭ་སྒབ་པ་ལ་ལྡི་ལི་ལ་ཡོད་རྒྱུ་གི་རྒྱ་མི་གི་གཞུང་ཚབ་དེ་གི་ཡིག་ཆ་དོན་ཚན་ལྔ་བཅུ་ཅིག་སྤྲད་ཡོད་རེད་དེ་ནས་བཅུ་བྱས་པ་ཅིག་སྤྲད་ཡོད་རེད་མདོར་བསྡུས་ནས་བཤད་ན་ཁོ་ཚོའི་གི་དོན་ཚན་གསུམ་ཅིག་ཡིན་པ་བོད་དེ་ག་ཟེར་ན་རྒྱ་ནག་གི་མངའ་ཁོངས་ཡིན་པ་བྱས་ཨ་ནི་བོད་ལ་ག་ཟེར་ན་རྒྱ་མི་སླེབས་ཡས་བྱས་ཨ་ནི་དེ་ག་ནང་བཞིན་གི་བོད་གི་ཕྱི་འབྲེལ་དེ་རྒྱ་ནག་གི་སྟངས་འཛིན་བྱས་ཟེར་རྒྱུ་རེད་བ་དེ་ཡི་གི་དོན་ཚན་གསུམ་དེ་རེད་བ་བྱས་ཙང་ད་གལ་སྲིད་གྲོས་བསྡུར་ཅིག་སླེབས་པ་ཡིན་ན་དེ་ཚོ་སླེབས་ཀྱི་རེད་བསམ་གི་ཡོད་རེད་དེ་ག་ཟེར་ན་རྒྱ་ནག་གིས་སྔོན་སྔོན་འགྲོ་གི་གྲོས་བསྡུར་བྱེད་གར་བཏང་རྒྱུ་གི་ལྡི་ལི་ལ་གྲོས་བསྡུར་བྱེད་དུས་སྐབས་སུ་རྒྱ་མིས་བཏོན་བཞག་རྒྱུ་གི་དེ་རེད་བ་དོན་ཚན་བཞི་རེད་བ། དེ་ཡིན་དུས་སྐབས་སུ་ད་ཕལ་ཆེར་དེ་འདྲ་ཅིག་ཡོང་གི་རེད་བསམ་བསམ་བློ་བྱུང་འདུག་ཨ། དེ་འདྲ་ཡོང་གི་རེད་བསམ་བྱུང་བ་ཡིན་པ་སོང་ཙང་ང་ཚོས་དེ་མ་རྒྱབ་རོམ་ཅིག་དཀའ་ལགས་ཀྱིས་ངའི་ཕྱི་ནང་གི་ལས་ཀ་བསལ་ཏེ་རེད། དང་པོ་དེ་ཚོ་གསུམ་ཆ་ལུགས་ཁས་ལེན་མེད་བ། དེའི་སྔོན་ལ་ཁས་ལེན་བྱས་ཡོད་མ་རེད་དེ་གསུམ་ཆ་ལོ། ཞྭ་སྒབ་པས་ཕྱིས་ཕྱི་ལ་གསུངས་ཡོད་རེད། དཔལ་ལྡན་ལྷ་མོ་དང་གནས་ཆུང་དང་དེ་ཚོ་ལ་ཞུས་རྗེས་ད་གསུམ་ཆ་ཁས་མ་ལེན་ཟེར་ལབ་ཀྱི་འདུག་ཟེར་རྗེས་ཨ་ནི་ཞྭ་སྒབ་པས་གསུམ་ཆ་ཁས་མ་ལེན་ར་གསུམ་ཆ་ཁས་མ་ལེན་རྗེས་ཁོ་ཚོ་ལ་སྐད་ཆ་བཤད་སའི་གཞི་བསྡད་ཡོད་མ་རེད་པ། དེ་ཞྭ་སྒབ་པས་དེ་འདྲ་གསུང་གི་འདུག་དེ་གསུམ་ཆ་ཁས་མ་ལེན་པ་དེ་ཡག་པོ་ཞིག་བྱུང་ཤག་ཟེར།

ད་ཁམས་ཨ་མདོ་དབུས་གཙང་དང་བཅས་པའི་སྔོན་མ་གི་ད་བོད་ཆེན་པོ་ཟེར་ན་འདྲ་ད་གང་བྱས་ཆོལ་ཁ་གསུམ་གི་ས་ཆ་དེ་ཚོ་ང་ཚོ་ལ་ཚུར་རག་དགོས་ཡས་ཀྱི་དམིགས་ཡུལ་དེ་འདྲ་བཅངས་བསྡད་ཡོད་རེད་དང་པོ་ཞུ་དགོས་ཡ་ལུ་ཕ། དེ་ད་བཀའ་བློན་ང་ཕོད་ཀྱིས་ཀྲོའུ་ཨེན་ལེ་ལ་ཟུར་ལ་ཟེར་ན་འདྲ་གཞུང་འབྲེལ་མ་ཡིན་པ་ཟེར་དགོས་རེད་ད་དེ་ཤ་གང་བྱས་ཅིག་ཞུ་ཡ་ཞུ་ཡོད་རེད་ད་དེ་ང་ཚོའི་མངོན་འདོད་ལུགས་ཞིག་རེད། ད་ཡིན་པ་ཡིན་ན་ལ་ནང་འདོད་ལི་གལ་སྲིད་ད་ཧ་ཅང་འུ་ལ་ཐུག་བྱས་པའི་དེ་ཐུ་ནས་ཅིག་ཅིག་ལྡོག་ཐབས་ལུགས་ཤིག་མེད་པ་ཡིན་ན་བོད་མིང་ཙམ་གྱི་རྒྱ་མིའི་མངའ་ཁོངས་ཟེར་ཡང་མིན་ན་བོད་དེ་རྒྱ་ནག་གི་མངའ་ཁོངས་ལ་ཡེ་ཤོར་བ། དེ་ལ་ཅིག་དང་ལེན་བྱེད་ཡས་དང་ཨ་ནི་པའི་འདི་ཁས་ལེན་ད་མས་སྐྱེ་བོ་དེ་རྒྱ་མིས་བོད་ལ་ལྷ་ས་ལ་དམག་དཔུང་བཏང་ཡས་ཤོར་བ་དེ་ད་ཅུན་བཅོ་བརྒྱད་པ་དམག་སྡེ་ཨང་བཅོ་བརྒྱད་པ་བཏང་ཡས་དེ་རྩ་བ་ཉིད་ནས་ཨ་ནི་ང་ཚོས་གི་ག་བ་ཐུག་ན་ཁས་ལེན་བྱེད་ཐབས་མེད་པས་གི། བཀའ་དེ་འདྲ་ཅིག་ཕྱི་ནང་གི་བཀའ་ལུགས་དེ་འདྲའི་ལུགས་ཅིག་གྲ་སྒྲིག་བྱས་བྱས་མར་ཕེབས་འདུག་ག། ལའོ་ལ་ད་མར་ཕེབས་བྱས་ད་རྒྱ་ནག་གི་ངོས་ནས་ཚུར་ད་གྲ་སྒྲིག་བྱས་ཟེར་ཏེ་ལྷོ་ནུབ་ཅུས་ཀྱི་བོད་ལ་ཨ་ནི་བཅིངས་འགྲོལ་བཏང་དུས་སྐབས་སུ་ག་འདྲེ་སེ་གཏོང་ག་ཟེར་ཏེ་མའོ་ཀྲུའུ་ཞི་གིས་གཏུགས་སི་ལྷོ་ནུབ་ཅུས་ལ་བཀའ་བཏང་དུས་སུ་ཨ་ནི་ལིའུ་པོ་ཁྲེང་ན་ཉེ་དེ་གི་དོན་ཚན་བཅུ་ཞིག་བཏོན་ཡོད་རེད། བྱས་ཙང་གྲོས་མཐུན་དོན་ཚན་བཅུ་བདུན་གྱི་ནང་གི་ད་དོན་ཚན་སྔོན་ལ་ལྔ་བཅུ་ཅིག་ཡོད་པ་དང་དེ་ནས་བཅུ་ཅིག་ཡོད་པ་དེ་དེ་གཉིས་ཕར་ཚུར་སྦྲེལ་སྦྲེལ་བཏང་བ་སོ་ན་ས་ཕར་ཚུར་ཨེ་སེ་ལུགས་བྱས་བྱས་སྙིང་བསྡུས་ལུགས་བྱས་ཨ་ནི་དོན་ཚན་བཅུ་བདུན་བཟོས་རྒྱུ་དེ་རྒྱ་ནག་གི་ངོས་ནས་བྱས་ན་སྔོན་མ་ནས་ཐག་ཆོད་རྒྱུ་ཞིག་རེད་ལའོ། བྱས་ཙང་ཁོ་ཚོས་ཀྱི་གྲོས་གཞི་དེ་སྔོན་མ་ནས་ཐག་ཆོད་རྒྱུ་ཞིག་ལྷོ་ནུབ་ཅུས་ཀྱི་ལིའུ་པོ་ཁྲེང་གིས་ཐག་བཅད་རྒྱུ་དེ་ལ་ཡས་བཙུན་མ་ཚོས་ད་སྣོན་འཕྲི་སྤར་ཆག་བྱས་ལ་ནི་མ་གཏོགས་རྩ་བའི་ཐག་ཆོད་རྒྱུ་རེད་ང་ཚོའི་ངོས་ནས་བསམ་ཚུལ་ལུགས་དེ་འདྲ་ཞིག་འཁྱེར་བྱས་མར་ཕེབས་བསྡད་ཡོད་རེད་ལགས་ལགས། ལགས་སོ། ཞུས་ཙང་སྐབས་དེ་དུས་ཀྱི་རྒྱ་ནག་དམར་པོའི་གཞུང་གི་འདོད་ཚུལ་འདི་དང་ང་རང་ཚོའི་མར་བཀའ་མོལ་གནང་གར་ཕེབས་མཁན་ཚོའི་འཆར་གཞི་དེ་གས་ད་ཁྱད་པར་ཆེན་པོ་ཞུ་གཅིག་ཡོད་རེད་ཨ་ནི་ཁོ་ཚོའི་ངོས་ནས་ཡིན་ན་གཅིག་གི་བོད་ཞི་བས་བཅིངས་འགྲོལ་ཟེར་ཡག་དེ་ཁ་ལ་གཅིག་གི་འཁྱེར་ཡོང་གི་ཡོད་རེད་ཨ་ནི་དེ་ནས་གཞན་དེའི་ཐོག་ལ་ཡིན་ནའི་ལགས་པཎ་ཆེན་རིན་པོ་ཆེ་གི་ད་གནད་དོན་དེ་ལས་འདིའི་ནང་ལོགས་ལ། བཅུག། བྱས་བྱས་ནི་ཡོད་རེད་ལགས་ད་དོན་ཚན་བཅུ་བདུན་ནང་ལོགས་ལ་ཏག་ཏག་པཎ་ཆེན་རིན་པོ་ཆེ་གི་ད་སྐོར་དེ་བཀོད་བྱས་བྱུང་ཡོད་རེད་ཞུས་ཙང་ད། དེ་འདྲ་ཅིག་གི་ཐོག་ནས་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ད་པཎ་ཆེན་རིན་པོ་ཆེ་ངོས་འཛིན་དང་ནི་རྒྱ་ནག་གཞུང་གིས་བེད་སྤྱོད་སྟངས་འཛིན་བྱེད་ཀྱི་ཡོད་པ་དེའི་སྐོར་ལས་ཡང་ངོ་སྤྲོད་འདུག་ཅིག་གནང་ཤག། ང་ཕོད་ཀྱི་མི་ནག་ལྟར་འཇོག་དགོས་པ་རེད། རྒྱལ་བ་རིན་པོ་ཆེ་དེ་ཞུ་བའི་སྒང་ལ་པཎ་ཆེན་གྱི་ནང་མ་སྒང་ནས་མི་སྒེར་ཡོད་པའི་པཎ་ཆེན་དེ་རྒྱ་མིས་ཁས་ལེན་ཁྱེར་བ་བྱེད་སྲིད་དགོས་པ་རེད།

འཇོག་ནི་ང་ཕོད་ཏར་ནང་ལ་ཡོག་རེད་ད་ག་རེ་ཡིན་ནའི་མེད་ནའི་མི་གེ་ཁོ་ཚོས་པཎ་ཆེན་པེ་ཅིན་ར་ནས་ཁས་ལེན་བྱེད་རོགས་བྱེད་ཅེས་མི་གེ་ཞུ་གི་འདུག་ད་འདི་རྒྱ་བོར་མི་ཅིག་པཎ་ཆེན་ད་ག་ཐུགས་གཏན་འཁེལ་ནི་གནང་ན་མ་གཏོགས་ཅིག་ང་ཚོ་ཆིངས་ཡིག་རྒྱག་དེ་ལ་སྐྱོན་བྱེད་ར་ཡོང་གི་འདུག་ཨ་ནི་ཁོ་ཚོ་ཆིངས་ཡིག་འདི་ནང་ལ་ཡོང་གི་འདུག་ཅེས་ནི་ཡར་སྙན་ཞུ་བྱས་ནི་ཞུས་ནི་ད་འདི་སུ་ཞིག་ལ་ག་གྲོ་མོ་ཕེབས་ནི་ཐུགས་དམ་ཞུ་ག་སླེབས་པ་ད་ག་ཐུག་ཁས་ནི་ཨ་ནི་ད་གའི་ཐོག་ལ་ཐུགས་དམ་གནང་གི་རེད། པཎ་ཆེན་ད་ག་ཐུགས་གཏན་འཁེལ་བ་རེད་ད། གྲོ་མོ་ནས། པཎ་ཆེན་ཐུགས་གཏན་འཁེལ། མི་ནས་ཁོ་ཚོས་ཅིག་བྱེད་ཀྱི་ཨ་རོ་ཁྱེད་ཚང་ངན་རིགས། ཤོག་ཡོད་གོང་ནས། མི་ནག་ལྟར་ཀླད་ད་ག་དུག་ཁེལ་ནས་གྲོ་མོ་ནས་པཎ་ཆེན་ཐུགས་གཏན་འཁེལ་ཕྱིན་པ་རེད། ད་འདིའི་སྐབས་དེ་ཡང་གསང་ཆུ་གསར་བར་འཇོག་འདི་འདྲ་ཅིག་ཐོན་པ་རེད། ཨ་ནི་འདི་རྗེས་མ། གྲོས་ཆོད་དོན་ཚན་བཅུ་བདུན་གྱི་ནང་ལས། ད་པཎ་ཆེན་གྱི་སྲས་ཀ་རྒྱ་ཡག་ད།

སྐོར་གྱི་གནད་དོན་འདི་སྐབས་དེ་དུས་ད་འདིའི་ནང་ལོགས་ལ་འཇུག་ཡ་དང་འདི་སྐད་ཅིག་གླེང་ཡ་འདི་ཡང་སྟོབས་ལགས་ཀྱིས་སྐབས་དེ་དུས་ཀྱི་རྒྱ་ནག་གི་འདོད་ཕྱོགས་འདི་ག་འདྲ་ཅིག་གཟིགས་ཡོད་ན་ད་འདི་སྐབས་ཀྱི་ཡང་ནང་དོན་འདི་གའི་དངོས་སུ་དོན་ཚན་བཅུ་བདུན་ཟེར་ཡ་གི་ཆིངས་ཡིག་འདི་ཐོན་པའི་སྐབས་ལ་ཡིན་པ་ན་ང་རང་ཚོ་བོད་པའི་ཕྱོགས་ཀྱི་འདོད་འདུན་དང་བྱས་པ་ན་ཁྱད་པར་ཆེན་པོ་ཞེ་པོ་ཅིག་ཕྱིན་ཡོད་རེད་བ། རེད་སྒྲོལ་དཀར་ལགས་ད་པཎ་ཆེན་རིན་པོ་ཆེ་གི་གནད་དོན་འདི་རྒྱ་ནག་གིས་བཅུག་ཡས་དེ་དང་པོ་ད་ལ་རྒྱ་ནག་ཁོ་རང་ཚོས་རྟག་པ་རེ་བཞིན་ཅིག་རྒྱ་ནག་གི་ནང་སྲིད་ལ་ཐེ་ཇུས་བྱས་པ་ཡིན་ན་སྐད་ཆ་བཤད་གི་འདུག་དེའི་གི་གནས་ཚུལ་ལུགས་ཆ་འདྲ་བོ་ར། སྐབས་དེ་དུས་བོད་དང་རྒྱ་ནག་གཉིས་ཀྱི་གནས་ཚུལ་གི་གྲོས་བསྡུར་བྱེད་ཡ་ཅིག་མ་གཏོགས་བོད་ནང་ཁུལ་གྱི་གནད་དོན་གྲོས་བསྡུར་བྱེད་ཀྱི་ཅིག་སྐད་ཆ་ཅིག་མ་ཡོད་པ་མ་རེད་བ། བྱས་ཙང་འདི་བྱེད་དུས་དངོས་སུ་ཐོག་མ་ཁོ་རང་དེ་འབྲེལ་མེད་དོན་གཞན་ཞེ་བོ་ཅིག་ཁྱེར་རེད་ད་རྒྱ་ནག་གིས་འོ་ན་གནས་ཚུལ་དེ་འབྲེལ་མེད་དོན་གཞན་དེ་འདྲ་ཅིག་ཁྱེར་དགོས་ཀྱི་གནས་ཚུལ་ག་རེ་རེད་ཟེར་ན་གཅིག་ནས་ད་སྐབས་དེ་དུས་ཀྱི་པཎ་ཆེན་རིན་པོ་ཆེ་འདི་ད་དགུང་ལོ་ཆུང་ཆུང་རེད། པན་ཆེན་ནང་མ་གང། ཡོ་ར། པཎ་ཆེན་ནང་མ་སྒང་བེད་སྤྱོད་བྱས་རྗེས་སྐབས་དེ་གོང་ལ་པཎ་ཆེན་རིན་པོ་ཆེ་ངོས་ནས་བོད་དེ་བཅིངས་འགྲོལ་བཏང་རོགས་བྱེད་ཟེར་གི་ཅིག་སྙན་ཞུ་སླེབས་སོང་ཟེར་ཡོ་ར་བ་དེས་དེ་འདྲ་ཡི་གེ་འབྱོར་སོང་ཟེར་ཅིག་འོ་བྱས་ཙང་འདི་ཚོ་ལ་རྔན་པ་རྔན་པའི་གི་བཟོ་འདྲ་ཅིག་རེད་རྒྱུ་མཚན་ག་རེ་ཟེར་ན་སྐབས་དེ་དུས་པཎ་ཆེན་རིན་པོ་ཆེ་དང་པཎ་ཆེན་ནང་མ་སྒང་དང་བོད་གཞུང་གི་བར་ལ་གནས་ཚུལ་དང་དཀའ་ངལ་ཞིག་ཡོད་པ་རེད་ད། འདིའི་དཀའ་ངལ་དེ་པཎ་ཆེན་རིན་པོ་ཆེ་གི་ད་སྐབས་དེ་དུས་སྐུ་ཕྲེང་དགུ་པའི་ཡང་སྲིད་ངོས་འཛིན་ཞུས་པ་དེ་བླ་བྲང་གི་ངོས་ནས་ཨ་ལགས་ལ་ཀོ་རིན་པོ་ཆེ་གིས་སྐུ་འབུམ་གྱི་གསེར་སྡོང་གི་མདུན་ལ་ངོས་འཛིན་ཞུས་པའི་གི་པཎ་ཆེན་སྐུ་ཕྲེང་བཅུ་པ་ཆོས་ཀྱི་རྒྱལ་མཚན་ཞུ་ཡས་དེ་ང་ཚོས་ཕྱིས་ལ་སྐུ་ཕྲེང་བཅུ་པ་ཆོས་རྒྱལ་མཚན་ར་འོ་དེ་སྐབས་དེ་དུས་བོད་གཞུང་གི་ངོས་ནས་ཡོངས་སུ་རྫོགས་པར་ངོས་འཛིན་ལུགས་ཤིག་རྒྱལ་བ་རིན་པོ་ཆེའི་ངོས་ནས་གསལ་བསྒྲགས་ལུགས་ཤིག་གནང་ཡོད་མ་རེད། བྱས་ཙང་ད་དེ་གསལ་བསྒྲགས་གནང་བ་ལ་ཡར་ལྷ་ས་ལ་གདན་འདྲེན་ཞུས་རྗེས་སྔོན་མ་གི་ཅིག་འགྲོ་སྟངས་ནང་ལྟར་བྱས་རྗེས་ཟན་རིལ་བསྒྲིལ་རྗེས་སྤྲུལ་སྐུ་གཞན་གཉིས་གཅིག་ལི་ཐང་ནས་བྱས་གཅིག་ཚ་བ་དཔའ་ཤོད་ནས་ཡོད་རེད་བྱས་ཙང་འདི་ཚོ་གསུམ་ཟན་རིལ་བསྒྲིལ་རྗེས་ངོས་འཛིན་བྱེད་དགོས་རེད་ཟེར་བོད་གཞུང་གི་ངོས་ནས་དེ་རེད་ད་བཀྲ་ཤིས་ལྷུན་པོའི་བླ་བྲང་གི་ངོས་ནས་བླ་བྲང་ཟེར་ན་ད་པཎ་ཆེན་ནང་མ་སྒང་ར་པཎ་ཆེན་ནང་མ་སྒང་གི་ངོས་ནས

ཡང་མ་མཇལ་བ་ཡིན་ན་མའི་གཅིག་ཏོ་ལ་ཆབ་གདན་འདྲེན་ཞུས་པ་ཡིན་ན་ད་པཎ་ཆེན་རིན་པོ་ཆེའི་ངོས་འཛིན་བྱས་ད་པཎ་ཆེན་རིན་པོ་ཆེའི་ངོས་འཛིན་བྱས་ཚར་བ་ན་དམིགས་བསལ་གྱི་ཤུགས་རྐྱེན་མང་པོ་ཞིག་ཡོད་རེད་བ། དེ་ལྟར་ཁོ་ཚོ་མའི་རྒྱུན་རིང་པོ་ལྷག་ཡ་དེ་པཎ་ཆེན་སྐུ་ཕྲེང་དགུ་བ་གྲོངས་བཅུ་བ་ངོས་འཛིན་མ་ཐུབ་པར་ལ་ཁོ་ཚོ་དཀའ་ངལ་ཞེ་བོ་ཞིག་འཕྲད་ཡོད་རེད་བ་བཀྲ་ཤིས་ལྷུན་པོའི་བླ་པཎ་ཆེན་ནང་མ་སྒང་ལ་ད་དེ་འདྲ་མཚོ་སྔོན་ལ་ཡོད་རྒྱུ་དེ་བཅུ་བ་ངོས་འཛིན་བྱས་དགུ་བའི་ཡང་སྲིད་ལ་ངོས་འཛིན་བྱས་བ་ན་བླ་བྲང་ནང་མ་སྒང་གི་སྟོབས་ཤུགས་ཆེ་རུ་འགྲོ་གི་ཡོད་རེད་བ། དེ་སྟོབས་ཤུགས་ཆེ་རུ་འགྲོ་བ་ཡིན་ན་ད་རྒྱ་ནག་དང་ཉིན་མོ་ཞིག་བྱས་ན་མཉམ་འབྲེལ་བྱས་རྗེས་ཨ་ནི་ཡའི་མངོན་མེད་ཀྱི་གྱོད་དོན་བཏོན་ཡས་ཆོག་ལ་དེ་ཚོ་བཏོན་གྱི་རེད་བསམ་རྗེས་ཁོ་ཚོ་ཞེད་སྣང་དེ་ལ་ཡོད་བ་རེད་མ་གཏོགས་བལ་གྱི་སྤྲུལ་སྐུ་ཡང་སྲིད་དེ་དངོས་གནས་རེད་མ་རེད་དེ་ཡག་པོ་ཞིག་གྱོད་ཀྱི་རེད་ཟེར་གྱི་བསམ་བློ་དེ་བཏང་གི་ཡོད་མ་རེད་གཅིག་བྱས་ན་དུས་སྐབས་དེ་ཚོས་དཔེ་བྱས་ན་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་དང་ཕུར་ལྕོག་རིན་པོ་ཆེ་དང་དེ་ཚོས་དང་ལྷ་མི་ལ་ཚོས་དངོས་གནས་བྱས་ན་དེ་ཚོའི་སྐུ་ཕྲེང་བཅུ་བ་དེ་ག་རང་ལ་གཏན་འཁེལ་ཡོད་རེད་ཁོ་ཚོས་དེ་ཐུགས་བདེན་པ་འདུག་གསུངས་ཡོད་རེད། ད་མ་སྲིད་པའི་ནི་པཎ་ཆེན་བླ་ཀོ་རིན་པོ་ཆེ་གི་གསེར་གདུང་འདྲེན་རྒྱུ་རེད་མ་གཏོགས་དེ་ལ་རྒྱ་མིས་ཀྱི་ངོས་འཛིན་བྱས་རྒྱུ་བཟོ་རུ་དང། བླ་བྲང་གི་སྐུ་དྲག་ཁོ་རང་ཚོས་གང་བྱུང་མང་བྱུང་བྱས་རྒྱུ་ཀྱི་ངོས་འཛིན་ཞུས་ཡག་ཞིག་མ་རེད་བ། ད་དཀའ་ངལ་དེ་དེ་རེད། བོད་གཞུང་ངོས་ནས་བྱས་ན་དཀའ་ངལ་མེད་བ་ཆགས་ཚོད་རེད་ཡིན་ན་བཀྲ་ཤིས་ལྷུན་པོའི་ངོས་ནས་བྱས་ན། ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གསུམ་ནས་བྱས་མར་བྲོས་བྱོལ་ལ་འགྲོ་དགོས་ཀྱི་དགོས་པ་རྒྱུ་མཚན་ཞིག་ཡོད་རེད་བ། དེ་སྒྲུབ་ཡོ་བ། པཎ་ཆེན་ནང་མ་སྒང་གི་ངོས་ནས་སྔོན་ལ་གོ་མིན་ཏང་ལ་མཉམ་འབྲེལ་ལུ་བྱས་རེད་བ། ཨ་ནི་རྒྱ་ནག་དམར་ཤོག་ལའང་མཉམ་འབྲེལ་བྱས་རེད། མཉམ་འབྲེལ་བྱེད་དགོས་ཀྱི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན་པཎ་ཆེན་རིན་པོ་ཆེ་འདི་ངོས་འཛིན་ཅིག་དགོས་ཀྱི་ཡོད་རེད་ཁོ་ཚོས་ཀྱིས་སྤྱིར་བཏང་ད་བོད་གཞུང་གིས་ངོས་འཛིན་བྱས་རེད་དེ་རྒྱ་ནག་གིས་ངོས་འཛིན་མ་བྱས་ན་པཎ་ཆེན་ཆགས་ཀྱི་རེད་ཆགས་ཀྱི་མ་རེད་ཟེར་བསམ་ཚུལ་དེ་ཡོད་མ་རེད། ཁོ་ཚོ་ལས་དེ་ངོས་འཛིན་བྱུང་བ་ན་ཨ་ནི་རྒྱ་མིའི་ངོས་ནས་ད་པཎ་ཆེན་རིན་པོ་ཆེ་གི་ཤུགས་རྐྱེན་དེ་རྒྱ་ནག་ལ་ཤུགས་ཆེན་པོ་ཞེ་བོ་ཡོད་རེད་བ། འདིས་ཀྱི་སྟོབས་ཤུགས་ཅིག་ཡོད་རེད་བ། བླ་བྲང་གི་སྟོབས་ཤུགས། ནང་མ་སྒང་གི་སྟོབས་ཤུགས་དེ་ཆེ་རུ་འགྲོ་དགོས་རེད་བ། དེ་འདྲའི་ངོས་ནས་གོ་མིན་ཏང་ལ་མཉམ་འབྲེལ་ལུ་བྱས་རེད། གུང་ཁྲན་ཏང་ལ་མཉམ་འབྲེལ་བྱེད་ཀྱི་ཅིག་ལས་གཞི་བཏིང་གི་ཡོར་བ། བྱས་ཙང་དེ་བཏིང་དུས་སྐབས་སུ་མར་ཡི་གེ་བཏང་ཨ་ནི་ཅིག་བཅིངས་འགྲོལ་བཏང་རོགས་ཟེར་གྱི་གནས་ཚུལ་དེ་འདྲ་བྱུང་སྟེ་ཅིག་བྱས་ན་དེ་ལ་རྣམ་པའི་བཟོ་འདྲ་ཅིག་རེད་དེ་ཐག་ཆོད་པ་ཡིན་ན་པཎ་ཆེན་རིན་པོ་ཆེ་འདི་ངོས་འཛིན་ཐུབ་བ་ཡིན་ན་ཨ་ནི་བླ་བྲང་གིས་ག་རེ་བྱས་བ་ཡིན་ན་དེ་ལ་ཤུགས་རྐྱེན་ཆེན་པོ་ཡོར་བ། རེད་རེད་རེད། ནང་མ་སྒང་གིས་ག་རེ་བྱས་ན་ཤུགས་རྐྱེན་ཆེན་པོ་ཡོར་བ། དེ་ཤུགས་རྐྱེན་ཆེན་པོ་ཡོད་ནང་མ་སྒང་གི་རྒྱ་མི་གི་གུང་ཁྲན་ཏང་གིས་ག་རེ་བྱས་ལབ་བ་ན་དེ་བྱེད་མདོག་ཁ་པོ་རེད་བ་སྐབས་དེ་དུས་ཙམ་པ་ག་རེ་ཟེར་ན་ཁོ་གཉིས་ནང་མ་སྒང་ཁོ་རང་ཚོ་སྟོབས་ཤུགས་ཆེ་རུ་འགྲོ་གི་ཡོར་བ། ཨ་ནི་ཁོ་གཉིས་མཉམ་འབྲེལ་ཡིན་དུས་སྐབས་སུ

རྒྱ་དང་བོད་གཉིས་ཀྱི་གནད་དོན་ཅིག་ཐག་གཅོད་བྱེད་ཐོག་ལ་འཁྱེར་ཡོང་བར། ལོང། ང་རང་ཚོ་བོད་མི་རེ་རེ་ཚང་མའི་ངོས་ནས་གོམ་པ་སྤོ་སྟངས་མ་ནོར་བ་བྱེད་ཡག་དེ་ལོ་རྒྱུས་ཀྱི་བསླབ་བྱ་ལེན་ཡག་དེ་གལ་ཆེན་པོ་ར་ཅིག་རེད་བསམ་པས་ཨ་ནི་མི་གཞན་གྱི་བེད་སྤྱོད་འོག་ལ་ཕྱིན་རྗེས་མི་རིགས་གཅིག་གི་མདུན་ལམ་ཞུ་ནའི་རེད་ད་ད་ལྟ་ཡིན་པ་ཡིན་ན་དངོས་གནས་འཆི་གསོན་གྱི་གནས་སྟངས་ལ་ཆགས་བསྡད་ཡོད་རེད་བྱས་ཙང་དེ་འདྲའི་ཐོག་ནས་གཞན་གྱི་ཨ་ནི་བེད་སྤྱོད་མ་འགྲོ་ཡག་དེ་ལས་གནད་འགག་ཅིག་ཆགས་ཀྱི་ཡོད་རེད་ལ་ད་དོན་ཚན་བཅུ་བདུན་འདི་གླེང་པའི་སྐབས་ལ་ཡིན་པ་ཡིན་ན་དོན་ཚན་འདི་ཡིན་པ་ཡིན་ན་ང་རང་ཚོ་བོད་པ་ཚང་མས་བཙན་དབང་འོག་ནས་ཨ་ནི་ཐོན་པའི་དོན་ཚན་བཅུ་བདུན་བྱས་བྱས་ཞུ་གི་ཡོད་རེད་ད། གྲོས་མཐུན་དོན་ཚན་བཅུ་བདུན་བྱས་བྱས་རྒྱ་ནག་གིས་འདུག་སེ་ལབ་ཡོང་གི་ད་ཡིན་ནའི་ལས་འདི་གྲོས་མཐུན་བྱས་བྱས་ཨ་ནི་ཕྱོགས་གཉིས་ཀ་འདྲ་མཉམ་པའི་ཐོག་ནས་འདོད་པ་ཡོད་པ་བྱས་བྱས་ཐོན་པ་ཅིག་མ་རེད་དེ།

སྒྱུར་བཅོས་སྐད་ཆ་ཤོད་ཡུལ་མེད་པར་ཧམ་སེམས་ཆེ་ཁར། ཚིག་འཇོག་རེ་ཟུང་ལ་མཐོན་པོའི་གསལ་ཁ་དགོས་ཚུལ་བཤད་པ་ཡང་གདུག་རྩུབ་ཆེ་བའི་ཚིག་ངན་དང་མི་འདོད་པའི་རྣམ་འགྱུར་ཆེན་པོ་བསྟན་པ་དང། བསྟན་དང་སྟོན་བཞིན་པའི་འོག་མཐའ་མ་དོན་ཚན་བཅུ་བདུན་ཞེས་ཁོ་རང་ཚོའི་འདོད་མོས་ལྟར་བྲིས་པའི་བྲིས་པ་འདི་རང་ལ་ཁས་ལེན་བྱེད་དགོས་བྱུང་བ་རེད། དེའི་སྐབས་ཀྱི་གནས་ཚུལ་ཞིབ་པར་དེ་ཁོང། ཀུན་བཟང་རྩེ་ཁྲིམས་དཔོན་ཚོགས་པས་ཚིག་ཐོ་ཅིག་གནང་ཡོད་རེད་བཙན་དབང་གི་ཐོག་ནས་འདི་བཞག་དགོས་བྱུང་ཨ་ནེ་གཅིག་རྒྱལ་བ་རིན་པོ་ཆེ་ལ་སྙན་སེང་མ་ཞུས་པ་དང་དུས་སུ་སྒང་ལ་རྒྱ་མིའི་པས་ང་ཚོའི་པས་སྐད་ཆ་བཤད་ཡག་གི་འདིར་བྱས་ཨ་ནེ་གཅིག་རྒྱལ་བ་རིན་པོ་ཆེ་ལ་སྙན་སེང་ཞུ་གི་ཡོད་མདོག་མདོག་རུ་བྱས་པའི་སྒང་ལ་དུས་སུ་ལས་པས་རླུང་ཇི་ལྟར་བསྟན་ཨ་ཁྱེད་རང་ཚོ་དེ་ཉན་ག་ཉན་གི་མེད་པ་ཨ་ནེ་འདི་མ་ཉན་ན་ཨ་ནེ་ང་ཚོ་ལྕགས་སྐུད་གཏོང་ཙམ་བྱེད་རྒྱུ་དེ་ཡིན་ཟེར་བྱས་ནས་དཔེ་དྲག་པོ་ཞེ་པོ་དེ་འདྲ་བྱས་པའི་ལོ་རྒྱུས་མང་པོ་ཞིག་ཞུ་བ་དང་ཤ་རྒྱ་མིས་གང་བཤད་པ་གཅིག་གི་ཐོག་ལ་མ་གཏོགས་གཅིག་བོད་པའི་ད་གྲོས་ཆོད་ཟེར་ནས་དེ་ནམ་རྒྱུན་ནས་ལུགས་སྲོལ་ཡིན་ན་ཕན་ཚུན་གཉིས་འདོད་པ་མཐུན་ནས་གྲོས་ཆོད་བཞག་དགོས་རེད་པ་འདི་རེད་ཙང་བྱུང་བར་རྒྱ་མི་ཁོ་རང་ཚོས་ཟིན་བྲིས་གཅིག་བརྒྱབ་ད་འདི་ལྟར་ལ་ཉན་ག་མ་ཉན་ག་ད་འདི་ཁོག་ལ་ག་སོ་རེ་རྒྱལ་བ་རིན་པོ་ཆེའི་ད་སྐུའི་དབང་ཆའི་སྐོར་དང་ཆོས་དད་རང་མོས་དང་གཅིག་གསན་འགྲོ་ཚིག་འདི་གཉིས་རབ་ཅིག་དེ་ནས་བག་ཙམ་བཟོ་བཅོས་རབ་གནང་ཐུབ་མེད་འགྲོ། མ་གཏོགས་གཅིག་གཞན་པས་བོད་དམག་བཅིངས་འགྲོལ་དམག་ལ་བསྒྱུར་རྒྱུ་ཡིན་ན་གཅིག་ཟེར་ན་ཕྱི་སྲིད་དང་ཨ་ནི་བོད་ཀྱི་ནང་ལ་བས་རྒྱ་དམག་གཏོང་རྒྱུ་དང་གཅིག་ཟེར་ན་ཁོ་རང་ཚོ་རང་གི་འདོད་པ་གང་ཡོད་མ་གཏོགས་གཅིག་ཚིག་གཅིག་བཤད་ལོང་མ་བྱུང། ལྷའུ་རྟ་ར་གིས་གཅིག་ཆོས་སྐོར་ལ་སྐད་ཆ་རབ་བཤད་རྩིས་རབ་ཅིག་བྱས་སོ་དེ་བདེ་ལེགས་པས་ལམ་རྒྱང་རྣམ་འགྱུར་ངན་པ་བསྟན་བྱས་བསྟན་ནས་ཁྱེད་ཚོ་ཉན་གྱི་མི་འདུག་ན་ལམ་རྒྱང་ལོག་རྒྱུག། དེ་འདྲ་བྱེད་དགོས་ཡོད་མ་རེད་ང་ཚོས་ལྕགས་སྐུད་གཏོང་ཙམ་ཅིག་ཡིན་མ་གཏོགས་བོད་དྲག་པོའི་བཅིངས་འགྲོལ་བྱེད་ཀྱི་རེད། ཁྱེད་ཚོ་ལོག་རྒྱུག། འདི་ཡང་བྱས་ནས་བཤད་ན་ང་ཚོ་པས་མ་བྱས་རང་བྱས་རེད་གསུང་བས་ཁོང་ཚོ་གང་གའི་བཀའ་མོལ་ནང་དེ་འདྲས་འདུག་བྱས་ཙང་ང་ཚོས་བརྟག་པ་རེ་བྱེད། རྒྱ་མིས་གྲོས་ཆོད་དོན་ཚན་བཅུ་བདུན་ཟེར་མཁན་དེ་རྒྱ་མིའི་བཙན་དབང་གི་འོག་ལ་བཞག་དགོས་བྱུང་ཟེར་མཁན་ལྟ་བ་ད་འདི་རེད། ཨ་ནི་འདིའི་སྐབས་དེ་མདོ་སྤྱི་ང་ཕོད་ཀྱི་དམ་ཕྲུག་བསྣམས་ཡོག་རེད། མདོ་སྤྱིའི་ལས་དམ་ཟེར་མཁན་དེ་མདོ་སྤྱི་རང་ལ་ཡོག་རེད་བསྣམས་ཡོག་རེད་ཟེར་བསྣམས་ཡོད་པ་མ་ཟད། ཉེ་དུས་བསམ་ཕོ་དང་བཀའ་མོལ་བྱུང་སོང་སྐུ་སྲུང་མདའ་དཔོན་དང་བཀའ་མོལ་བྱུང་བས་བཀོད་ཁས་ལ་དཀྲིས་ནས་སྐེ་རགས་ནང་བསྡམས་ནས་བསྣམས་ཕེབས་ཤག་གསུང་གི།

མཇུག་ནས་བཅད་པའི་འགྲེམས་སྟོན་ཁང་ནང་ལ་བཞག་སོང་ཁོང་ཚོས་གུས་འདུད་གསུམ་གོ་བར་བྱས་ཙང་འདི་བཙན་དབང་ཡིན་པ་དང་བའི་ཤུགས་ཀྱི་ར་སྤྲོད་ད་མདོ་སྤྱི་དམ་ཕྲུག་བསྣམས་ཡོད་ནས་དམ་ཕྲུག་མ་བརྒྱབ་པ་རེད་ད་མེད་ཟེར་བྱས་ནས་དམ་ཕྲུག་འཁྱེར་ད་མེད་ཟེར་བྱས་ན་དེ་མི་རང་གི་རྒྱལ་བའི་ལོ་རྒྱུས་བཅས་ད་འདི་ཚོ་ཞིབ་པར་ཐུགས་ཞིབ་གནང་ན། ཁྲིམས་དཔོན་ཚོགས་པས། ཁོང་ཀུན་བཟང་རྩེ་ལ་གྲོས་ཞུས་པ་འདི་ནང་ལ་གསལ་ཐག་ཆོད་ད་གནས་ལུགས་འདི་གང་ག་བཙན་དབང་ཡིན་པ་རེད་དེ་གང་ག། ལྟ་སྟོབས་ལགས་ནི་ལོ་རྒྱུས་ལ་ཉམས་ཞིབ་གནང་མཁན་ཅིག་ཆགས་གནང་གི་ཡོད་ལ་ཆིངས་ཡིག་དོན་ཚན་བཅུ་བདུན་ཟེར་ཡག་འདི་ཅིག་བཞག་པའི་སྐབས་ཀྱི་གནས་སྟངས་དང་འདྲ་མཉམ་གྱི་རྣམ་པ་ཅིག་ཐོན་ཡོད་མེད་འདི་གའི་ཐོག་ལ་ཡང་ག་འདྲ་ཟེར་གྱི་ཡོད་ན། རེད་ད་དེ་ག་ལ་ད་ལྟ་འདྲ་མཉམ་དང། དང་ཡོད་ཨ་མ་རེད་ལ་ཞི་བ་ཡང་མ་རེད་པ་ག་རེ་ཟེར་ན་དབང་ཡོད་འོག་ཏུ་བཞག་རྒྱུ་རང་རེད་རྒྱུ་མཚན་ག་རེ་རེད་ཟེར་ན་གྲོས་མཐུན་དོན་ཚན་བཅུ་བདུན་ཟེར་གི་དེའི་ནང་ལ་ཀྲུང་དབྱང་མི་མང་དང་ཨ་ནི་བོད་ས་གནས་སྲིད་གཞུང་གི་བར་ལ་ཨ་ནི་གྲོས་མཐུན་བྱུང་བས་ཟེར་གི་ད་འགོ་བརྗོད་ལ་དེ་འདྲ་ལོ་བྱས་པ་རེད་ད་ག་ཚད་ངས་ཚིག་རིས་ཇི་བཞིན་ད་ཟིན་གྱི་མི་འདུག། ཡིན་ན་ལ། ཀྲུང་དབྱང་དང། བོད་ས་གནས་སྲིད་གཞུང་ཟེར་གི་སྐད་ཆ་བརྗོད་ར་དེའི་བར་ལ་ཨ་ནི་གྲོས་མཐུན་ཟེར་སྐད་ཆ་བཤད་ཀྱི་ཡོད་རེད་དེའི་འགོ་བརྗོད་དེ་སུས་བརྒྱབ་རྒྱུ་རེད་ཟེར་དུས་སྐབས་སུ། རྒྱ་ནག་ཁོ་རང་ཚོས་སྔོན་ལ་གཏན་འབེབས་བྱས་རྒྱུ་ཞིག་རེད་དེ་ག་རེ་ཟེར་ན། དབུས་དང་ས་གནས་ཀྱི་སྐད་ཆ་བཟོས་ཤ་ཡོད་རེད་བོད་རྒྱལ་ཁབ་དང་རྒྱ་ནག་རྒྱལ་ཁབ་གཉིས་མོས་ཀྱི་ཅིག་སྐད་ཆ་ཞིག་བཤད་ཀྱི་ཡོད་མ་རེད། དེ་འདྲ་ཡིན་དུས་སྐབས་སུ་རྒྱལ་ཁབ་དང་རྒྱལ་ཁབ་ཡོད་ན་ཆིངས་ཡིག་ང་རང་ཚོས་ན་ཆིངས་ཡིག་ཟེར་བཤད་ཀྱི་ཡོད་རེད་པ་ནམ་རྒྱུན་རྒྱུན་དུ་ཆིངས་ཡིག་དོན་ཚན་བཅུ་བདུན་ཟེར་བཤད་ཀྱི་ཡོད་རེད་པ། བྱས་ཙང་དངོས་ཡོད་ཀྱི་བབས་དེ་ལ་གྲོས་མཐུན་ཟེར་དེ་བཤད་བཞག་ཡོད་རེད་སྟབས་ཀྱིས་ང་ཚོས་ཀྱིས་གྲོས་མཐུན་བྱས་བཞག་རྒྱུ་རེད་ཟེར་ན་གྲོས་མཐུན་བྱས་བཞག་རྒྱུ་རྩ་བ་ཉིད་ནས་མ་རེད། རྩ་བ་ཉིད་ནས་མིན་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་ད་ལྟ་གོང་དུ་ཞུ་ཞུས་ནང་ལྟར་རེད། བོད་ས་གནས་སྲིད་གཞུང་ཟེར་རྒྱ་མི་ཁོ་རང་ཚོའི་དབང་ཡོད་ཀྱི་ཐོག་ནས་ལབ་པ་མ་གཏོགས་བོད་གཞུང་དང་བོད་མི་མང་གིས་ད་སྐབས་དེ་དུས་ཀྱི་མཐོ་རིམ་སྐུ་དྲག་དཔེ་བྱས་ན་བཀའ་བློན་ང་ཕོད་དང་བཅས་པའི་གཅིག་གིས་གྲོས་མཐུན་བཞག་ག་འགྲོ་མཁན་ལྟེ་བོ་དེ་ཁོང་རང་རེད། བཀའ་བློན་ང་ཕོད་དང་བཅས་པ་ཅིག་ལྔ་བཅུ་ང་དགུ་བར་དུ

ད་གཞུང་གཅིག་ཡིན་པ་ན་དེ་ལ་ས་གནས་སྲིད་གཞུང་ཟེར་ང་ཚོའི་ངོས་ནས་ལབ་ཀྱི་ཡོད་མ་རེད་མ་ལབ་དུས་སྐབས་སུ་སྐབས་དེ་དུས་གྲོས་མཐུན་དོན་ཚན་བཅུ་བདུན་ནང་ལ་བཞག་རྒྱུ་དེ་རྒྱ་ནག་ཁོ་རང་ཚོས་དབང་ཡོད་འོག་ནས་བཞག་པ་དང། དེ་ལ་ང་ཚོའི་བསམ་ཚུལ་རྐང་གཅིག་སླེབས་ཡོད་མ་རེད་ཡིག་ཆའི་ཚིག་སྦྱོར་བྱེད་སྟངས་ལ་སླེབས་ཡོད་མ་རེད་བརྗོད་བྱ་གི་ནང་ལ་སླེབས་ཡོད་མ་རེད་རྗོད་བྱེད་ཚིག་སྦྱོར་བྱེད་སྟངས་ལ་ཡོད་མ་རེད་བརྗོད་བྱ་དོན་གྱི་ཆ་ལ་བོད་ཀྱི་ངོས་ནས་བསམ་ཚུལ་རྐང་གཅིག་སླེབས་ཡོད་མ་རེད་བོད་ང་ཚོས་འདི་མ་མ་བྱེད་རྒྱུའི་བསམ་ཚུལ་བརྗོད་པ་དེ་རྐང་གཅིག་སླེབས་མེད་དེ་ཚང་མ་ལོ་རྒྱ་ནག་བརྗོད་བྱ་རྗོད་བྱེད་གཉིས་ཆ་ལོ་རྒྱ་ནག་གི་བསམ་ཚུལ་རེད་ད། དེ་ལ་བྱེད་ན་འགྲིག་གི་རེད་མ་བྱེད་ན་ང་ཚོས་ཀྱི་མཐའ་མཚམས་ལ་བཀའ་བཏང་བཏང་ཅིག་རེད་ཟེར་གི་ཁོ་ཚོས་ཀྱི་སྡིག་ར་དེ་འདྲ་བསྐུལ་ཡོད་པ་དེ་དངོས་ཡོད་གནས་ཚུལ་རེད་དོ་སྡིག་ར་བསྐུལ་བ་དང་མཐའ་མཚམས་ལ་བཀའ་བཏང་རྒྱུ་བཞག་རྒྱུ་རེད་ཟེར་ཏེ་ང་རང་ཚོས་བོད་པས་ཀྱི་བྲིས་བཞག་རྒྱུ་སྐབས་དེ་དུས་དཔེ་བཤད་ན་ཁེ་སྨད་བསོད་ནམས་དབང་འདུས་ཀྱི་ལོ་རྒྱུས་ཡོད་རེད་བསམ་ཕོ་བསྟན་འཛིན་དོན་གྲུབ་ཀྱི་ལོ་རྒྱུས་ཡོད་རེད་ལྷའུ་རྟ་ར་ཐུབ་བསྟན་བསྟན་དར་གྱི་ལོ་རྒྱུས་ཡོད་རེད་དེ་ག་ནང་བཞིན་ད་དེ་ཚོ་ང་ཚོའི་བོད་པས་ཀྱི་དེ་ག་ནང་བཞིན་སྟག་ལྷ་ཕུན་ཚོགས་བཀྲ་ཤིས་ང་ཚོའི་སྐད་སྒྱུར་དེ་རེད། ཨ་ས་འདུ་རིན་ཆེན་ང་ཚོའི་ཀྱི་དབྱིན་ཇིའི་སྐད་སྒྱུར་དེ་རེད། དེ་ཚོ་ཀྱི་ལོ་རྒྱུས་ཡོད་རེད་དྭ། དེ་ཚོའི་ནང་ལ། བཙན་གནོན་འོག་ཏུ་བཞག་བྱུང་ཟེར་རྒྱུ་མ་གཏོགས་ང་ཚོའི་འདྲ་མཉམ་གྱི་ང་ཚོས་དེ་རྩོད་ཅིག་ང་ཚོས་དེ་ལ་དེ་བཅུག་ཐུབ་སོང་ཟེར་གྱི་ལོ་རྒྱུས་རྩོད་པ་བརྒྱབ་བྱས་དེ་ང་ཚོའི་སྔོན་དུ་དེ་བཅུག་ཐུབ་སོང་ཟེར་དེ་རྐང་གཅིག་ཡོད་མ་རེད། རྒྱ་ནག་གི་ངོས་ནས་སྐབས་དེ་དུས་ཀྱི་གྲོས་མཐུན་བཞག་མཁན་གྱི་གྲས་ལ་ཡང། སྐབས་དེ་དུས་ཀྱི་ད་འབའ་པ་ཕུན་ཚོགས་དབང་རྒྱལ་རྒྱ་ནག་གི་སྐད་སྒྱུར་བྱེད་མཁན་དེ་རེད་པ་ཁོ་རང་ཚང་བཙན་གནོན་འོག་གི་ཡིན་པའི་གི་གནད་མང་པོ་ཞིག་འདུག་ཨ་ག་རེ་ཟེར་ན་ཡིན་པའི་དེ་དངོས་དང་བརྒྱུད་ནས་ཐོན་ཡོང་གི་ཡོད་རེད་དེ་ག་ནང་བཞིན་ཨ་ལོ་པུའུ་ཀྲང་གི་ཉིན་ཐོའི་ནང་དེ་ཚོ་ལ་ཅིག་བལྟས་པ་ཡིན་པ་ཡིན་ན་ལ་བཙན་གནོན་གྱི་རྣམ་པ་མང་པོ་ཅིག་ཡོད་པ་རེད་བཙན་གནོན་ཡིན་པའི་བྱས་ཙང་ད་ཕྱོགས་གཉིས་ཆ་གི་ཡིག་ཆ་བསྔོགས་པ་ཡིན་ན་དེ་འདྲ་ཨ་ནི་བཙན་གནོན་ཡིན་པ་དེ་རང་ཤུགས་རེད་ལ

སོ་སོས་སོ་སོས་དེ་རྒྱག་གི་རེད་བ་ལ། སྐབས་དེའི་དཔེ་བྱས་ན་བཀའ་བློན་ང་ཕོད་ལ་ནི་མདོ་སྤྱི་གི་ཐམ་ག་ཡོད་བ་རེད་མདོ་སྤྱི་གི་ཐམ་ག་དེ་བཀའ་ཤག་གི་ཐམ་ག་ཆུང་ང་བདེ་སྐྱིད་སྐུ་གཞོན་མ་ལབ་ཀྱི་འདུག་བ་དེ་ག་རེ་ཟེར་ན་བོད་གཞུང་གི་བཀའ་ཤག་གི་བཀའ་བློན་གཅིག་ཆབ་མདོ་ལ་བསྡད་ཀྱི་ཡོད་རེད་བ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐུ་དུས་ནས་བྱས་རྗེས་དེ་བཀའ་བློན་བླ་མ་བྱམས་པ་བསྟན་དར་ཐོག་མ་ཆབ་མདོ་བཀའ་བློན་བཀའ་བློན་དང་མདོ་སྤྱི་ཆེ་བསྟོད་གོ་ས་གནང་བཞག་ཅིག་སྐུ་དྲུང་ཆུང་སུ་ཡང་གནང་བཞག་ཅིག་ཐམ་ག་ཞིག་བདེ་སྐྱིད་སྐུ་གཞོན་མ་ལབ་ནས་དེ་གནང་བཞག་འདུག་བ་དེ་མེད་མདོ་སྤྱི་ཉག་ཉག་རེད་བཀའ་ཤག་བཀའ་བློན་ལྷན་ཁང་ཚོས་ང་ཚོ་བཀའ་ཤག་ཆུང་ང་ལུས་ཚོད་མེད་ཡོད་ར་བ། བྱས་ཙང་འདིའི་ཐམ་ག་དེ་ཡོད་རེད་བཀའ་བློན་ང་ཕོད་ཁོང་རང་ལ་སྒེར་གྱི་ཐེལ་ཙེ་ཡོད་ར་བ་ཨ་ནི་སྐབས་དེ་དུས་གཞན་པ་ཚང་མ་ལ་སོ་སོས་སོ་སོའི་གི་བོད་གཞུང་གི་སྔོན་མ་སྐུ་དྲག་དེ་ཚོ་སོ་སོས་སུ་ཉར་ཡ་གི་དེ་ཚོ་དེ་ཚོ་ཚང་མ་རྒྱབ་མི་འདུག་བ། སོ་སོའི་དབང་ཆ་ཡོད་ན་དེ་ལྟ་བུ་ཀྱི་འབད་འགག་བྱེད་དགོས་པ་རེད། དངོས་གནས་ཀྱི་གལ་སྲིད་ན་གཉིས་མོས་དང་ཞི་བ་དང་གྲོས་མཐུན་ཡིན་པ་ཡིན་ན་ཕྱོགས་གཉིས་ཆར་གྱི་གྲོས་མཐུན་པ་ཡིན་པ་སོང་ཙང་སོ་སོའི་ཐམ་ག་སོ་སོས་རྒྱག་གི་ར་དེ་ཚང་མ་གི་རྒྱ་ནག་གིས་བཟོས་བཞག་ཅིག་རེད་ད་བཟོས་བ་དེ་ད་སྐབས་དེ་དུས་ཀྱི་ཐམ་ག་དེ་དུས་ཀྱི་ཡི་གེ་དེ་ཚོ་ལ་བལྟས་པ་ཡིན་ན་ང་ཕོད་ངག་དབང་འཇིགས་མེད་ལབ་ནས་དེ་འབྲུ་ཚ་རླུད་འཁྲིལ་སྐྱོ་དུས་ནི་ལ་འ་འོ་ཇ་གི་གུ་འཇི་ག་ས་འཇིགས་ཅེས་ག་ས་གཉིས་བསྡུས་བྲིས་བཞག་འདུག་བ། ང་ཚོས་ནམ་རྒྱུན་ཡི་གེའི་འབྲི་རྒྱུན་ལ་དབུ་མེད་དང་དབུ་ཅན་ལ་བསྡུ་བ་ཞིག་མ་གཏོགས་འབྲུ་ཚ་ལ་བསྡུ་བའི་གི་ལུགས་ཅིག་མི་འདུག་བ། འདི་བསྡུས་བ་ན་འདོགས་ཉེ་བར་ཡང་བྱ་དགོས་ཟེར། དེ་ག་ནང་བཞིན་བསམ་ཕོ་བསྟན་འཛིན་དོན་གྲུབ་ཟེར་དུས་སྐབས་སུ་གྲུབ་དེ་ལ་ཨ་དབུས་གཟའ་ངོས་ལ་དོན་གྲུབ་སྔོན་འཇུག་ག་ཁྱོན་ནས་ཁོ་རང་བྲིས་གི་མི་འདུག་བ། ད། ཚུར་གཞོལ་དེ་ལ་ཁོང་རང་ཚོས་བྲིས་ཆོག་དེ་ལ་དེ་ཚོ་ཡོད་པ་མ་རེད་འཇིགས་དང་གྲུབ་ཟེར་དང་ཐག་གཅོད་དེ་ལ་ཐམ་ག་དེ་ལ་ཡོད་རེད་བྱས་ཙང་དེ་སྐབས་དེ་དུས་ཀྱི་གང་ཟག་སྒེར་སོ་སོས་ཀྱི་མ་ཡིན་པ་དེ་གསལ་བོ་ཞེ་བོ་འདུག་ད་དེ་ཚོའི་ངོས་ནས་ད་བཙན་གནོན་དང་བོད་པས་ཀྱི་འདོད་པ་མེད་པ་གྲོས་མཐུན་པ་ཞིག་མ་ཡིན་པ་དེ་དཔང་རྟགས་ལ་ཅིག་གསལ་བོ་ཞེ་བོ་བྱེད་ཀྱི་འདུག་ལགས་སེམས་གོ་སླའོ་ན། ལོང། ད་ཡིན་ནའི་ད་ལྟ་བར་ལ་རྒྱ་ནག་གཞུང་གིས་དོན་ཚན་བཅུ་བདུན་འདི་མུ་མཐུད་གླེང་བྱས་ཡོད་པའི་ནི་ལས་ཡང་གཞན་དག་མ་བཤད་པར་དོན་ཚན་བཅུ་བདུན་ནང་ལོགས་ལ་བཀོད་པའི་ནང་དོན་འདི་ག་ཨ་ནི་བོད་ནང་ལོགས་ལ་ལག་བསྟར་བྱེད་ཕྱོགས་ཐོག་ལ་ཡིན་པའི་ནི་ཡང་གནམ་སའི་ཁྱད་པར་ཅིག་གི་ཕྱིན་བསྡད་པ་ཅིག་ཆགས་ཀྱི་ཡོད་རེད། ཏག་ཏག་ཡང་གོང་ལ་ནི་དོན་ཚན་བཅུ་བདུན་འདི་བཙན་དབང་འོག་ནས་བཞག་པ་ཅིག་འདུག་ཟེར་ངོ་སྤྲོད་གནང་སོང་ལ་སྟོབས་ལགས་ད་འདིའི་ཚིག་སྦྱོར་དང་འདི་ག་གི་སྐོར་ལས་རྒྱ་ནག་གི་ནི་འདོད་འདུན་ཞིག་ནི་ཡོད་པ་སུ་གསུང་གིས་ད་རྒྱ་ནག་གིས་ཆིངས་ཡིག་དོན་ཚན་བཅུ་བདུན་འདི་བཞག་པའི་རྗེས་ལ་ཡིན་པས་ན་བོད་ཞི་བས་བཅིངས་འགྲོལ་བཏང་པ་ཡིན་ཟེར་ལབ་པ་ཡོད་རེད་བོད་ཞི་བས་བཅིངས་འགྲོལ་ཟེར་ཡག་གི་ཐ་སྙད་འདིའི་ཐོག་ནས་འཛམ་བུ་གླིང་གི་ད་ཡུལ་གྲུ་མང་པོས་འདིའི་ཐ་སྙད་དེ་ག་རང་ལ་དམིགས་པའི་ཐོག་ནས་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་བྱུང་ཡོད་མ་རེད་ལ་རྒྱ་མི་རིགས་རེད་ཐ་ན་བོད་ནང་ལོགས་ལ་ཡིན་ནའི་ལས་ཨ་ནི་བོད་ཞི་བའི་བཅིངས་འགྲོལ་བྱེད་ཆེད་ཡང་བཅིངས་འགྲོལ་ཟེར་ཡག་གི་ཐ་སྙད་དེ་བོད་མི་མང་པོའི་ཡང་བློ་འགུག་ཅིག་གི་བྱུང་ཡོད་རེད་སོང་ཙང་ཐ་སྙད་དེ་འདྲ་ཅིག་གི་ཐོག་ནས་ད་ཡིན་ནའི་ལོ་རྒྱུས་ཀྱི་གནས་ཚུལ་ལ་ཕར་ཕྱི་མིག་བལྟས་པའི་སྐབས་ལ་ཡིན་པས་ན་སྟོབས་ལགས་ཀྱིས་ད་དོན་ཚན་བཅུ་བདུན་གྱི་ཆིངས་ཡིག་འདིའི་རྣམ་པ་ཞུས་ནས་རེད་ད་ད་ལྟ་བར་ལ་མུ་མཐུད་བྱས་བྱས་ནས་འདི་གླེང་བསྡད་ཡ་འདི་གྲས་ཀྱི་ཐོག་ནས་ཡང་ག་འདྲ་ཅིག་གཟིགས་དགོས་ན་ད་ཆིངས་ཡིག་དེ་ག་རང་ལ། རེད་འགྲོ་ཁ་ལ་ད་འགྲོ་ཁ་ལ་ཅིག་གསུངས་ཟེར་ཞི་བའི་བཅིངས་འགྲོལ་བཏང་ཡིན་ཟེར་ཅིག་གནས་ཚུལ་དེ་ལ་ལྟས་ཅིག་ལྟ་ས་ལ་ཅིག་ག་རེ་ཡོད་རེད་ཟེར་ན་ཆབ་མདོ་ལ་དྲག་པོ་བྱས་རོ་བ་དེ་ཁོ་རང་ཚོས་ཡང་ཁས་ལེན་དགོས་རེད་དེ་འདྲ་ཡིན་ན་ལྷ་སར་ཡོང་དུས་སྐབས་སུ་མ་བརྒྱབ་ཡོད་མ་རེད་བ། ང་ཚོས་ཡང་ཀི་དགའ་བསུ་ཞུས་ཡོད་རེད་ཁོ་ཚོས་ཡང་མ་ནི་ཡང་རྔ་དུང་དར་ཆ་བྱས་ནས་རྦད་དེ་གད་མོ་ཚིག་ཚིག་ལ་བྱས་ནས་ཡོང་གི་ཡོད་རེད་བ། བྱས་ཙང་དེ་ལ་བལྟས་ན་ཅིག་ལྟ་ཡས་ལུ་ཅིག་ཡོད་རེད། དེ་ཚོ་ག་རེ་ཟེར་ན་ཞི་བའི་ཅིག་བྱས་ཡིན་ཟེར་གྱི་ཡོད་རེད་བ། ད་དེ་གྲོས་མཐུན་དེ་གྲོས་མཐུན་དེ་བཞག་པའི་གི་དེ་རེད་ད་གྲོས་མཐུན་ཟེར་ན་འདྲ་བཙན་གནོན་འོག་ཏུ་བཞག་རེད་ད་ང་ཚོས་བཙན་གནོན་འོག་ཏུ་བཞག་རྒྱུ་དེ་ང་ཚོས་གི་ཁས་མ་ལེན་ཀ་མེད་ཆགས་བྱས་ད། ནམ་རིང་སྒྲུང་གིས་འཁྱོལ་ཐབས་ལ་བྱེད་བ། འོ་ད་དེ་འདྲའི་གི་ཞིག་བསམ་བློ་བཏང་བྱས་མ་བྱེད་ཀ་མེད་ལ་ཆགས་ར་རྒྱུ་མཚན་ག་རེ་ཟེར་ན་གྲོས་མཐུན་དང་པོ་བཞག་དུས་སྐབས་སུ་རྒྱལ་བ་རིན་པོ་ཆེ་མཁྱེན་གྱི་ཡོད་པ་མ་རེད་རྒྱལ་བ་གྲོ་མོ་ལ་ཡོད་དུས་སྐབས་སུ་བཀའ་བློན་ང་ཕོད་དང་ཁོ་ཚོས་ཚང་མས་ཐོག་མའི་ཆ་བཀའ་ཤག་ལ་འབྲེལ་བ་ཡང་བྱས་མི་འདུག་ད་ག་རེ་ཟེར་ན་དེ་ཨུ་ཚུགས་རྒྱག་གི་འདུག་བཙན་གནོན་བྱེད་ཀྱི་འདུག་བཙན་གནོན་ཞུ་རྒྱུ་དེ་ང་རང་ཚོས་ཐག་བཅད་བྱས་པ་ན་ཡག་ས་རེད་ཡ་བཀའ་ཤག་དང་རྒྱལ་བ་རིན་པོ་ཆེ་དགོངས་སྐོར་ཞུས་པ་ཡིན་ན། སྐུ་ལས་ཁག་རོགས་རེད་གལ་སྲིད་ང་ཚོས་གིས་དེ་ཨུ་ཚུགས་རྒྱབ་རྒྱུ་འཁྲུལ་བས་ན་ང་ཚོས་འཁྲུལ་བས་ན་ཅིག་ལས་བྱེད་པ་ར་པས་སྒོ་རྒྱབ་ཐག་གཅོད་བྱས་ཤག་ཟེར་ཞིག་བཀའ་ལགས་ཀྱིས་དང་སྤྲད་པའི་དབང་ཚད་ལས་བརྒལ་བྱས་ཁོ་ཚོས་ཐག་གཅོད་བྱས་ཤག་ཟེར་ཞིག་དེ་བྱས་པ་ན་ང་ཚོས་བསྐྱར་ནས་རྩོད་ས་རྒྱབ་ལོགས་ལ་རྩོད་ས་ལུ་གཅིག་ཡོད་ར་བ་གལ་སྲིད་ན་དེ་ང་ཚོས་གིས་སྤྲད་རྒྱུ་མེད་བཀའ་ལགས་ཀྱིས་བྱས་ཙང་ཁོ་ཚོས་བསམ་བློ་འདི་འདྲ་ཅིག་བཏང་ཡོད་ས་རེད་མ་ནས་ང་ཕོད་དང་ཁོ་ཚོས་གིས་བསམ་བློ་ཏན་ཏན་དེ་འདྲ་ཅིག་ནང་ཁུལ་གྱི་གྲོས་བསྡུར་ལ་བསམ་བློ་བྱས་བྱས་དེ་འདྲ་ཅིག་བཏང་ཤག་ད་ཁོ

དེ་བཞག་རེད་གྲོས་མཐུན་ཟེར་ནའང་འདྲ་ཅིག་ཆོད་གན་དེ་བཞག་རེད། རྒྱལ་བ་རིན་པོ་ཆེ་མཁྱེན་ཡོད་པ་མ་རེད་རྒྱལ་བ་རིན་པོ་ཆེ་རླུང་འཕྲིན་ལས་མཁྱེན་མི་འདུག་ང་ཕོད་དང་དེ་ཚོས་ཀྱི་ཡར་སྙན་སེང་ཞུས་ཡོད་མ་རེད། བཅུ་པའི་གི་ཉི་ཤུ་ལྔ་ཡིན་ན་བཅུ་གཅིག་ད་བཅུ་པའི་ནང་ལ་རེད་ཟླ་བ་ལྔ་ཡི་གི་རྗེས་ལ་གཞི་ནས་ང་ཕོད་ཡར་སླེབས་བྱས་ཀྲང་ཅིན་ཝུའུ་དང་དེ་ཚོ་ཡར་སླེབས་ང་ཕོད་ཡར་སླེབས་བྱས་བོད་ལྗོངས་ཚོགས་འདུ་ཆེན་མོ་ཚོགས་བྱས་གཞི་ནས་མར་ཏར་དེ་བཏང་ཡོད་རེད་ཟླ་བ་ལྔ་ཟླ་བ་ལྔ་ཡི་རྗེས་ལ་བྱས་ཙང་ད་དེ་འདྲ་བཏང་ཡོད་འདུག་ད་ང་ཚོས་ཀྱི་གྲོས་མཐུན་འདི་ལ་ད་ག་རེ་ཟེར་ན་ད་འདུག་སེ་ནམ་རིང་སྒྲུང་གིས་འཁྱོལ་ཐབས་སུ་རེ་ཞིག་ད་ཁས་ལེན་མ་བྱེད་ཀ་མེད་ལུ་ཆགས་བསྡད་རྒྱུའི་གི་ཅིག་གནས་སྟངས་བྱུང་རེད་བ་འོ་དེ་དེ་ག་རེ་ཟེར་ན་ད་ཁས་ལེན་གི་རྣམ་པ་ལུ་ཅིག་གནང་ཡོད་ད་ག་ཅི་ད་ཁས་ལེན་ཡིན་ཟེར་ན་འདྲ་ད་ཐུན་མོང་གི་ཐོག་ནས་ཅིག་ང་ཚོ་ཅིག་ད་ཅིག་བྱེད་ཀྱི་ཡིན་ཟེར་བྱས་རེད་བ་འོ་དེ་བྱས་བྱས་གནས་ཚུལ་ལུ་དེ་འདྲ་ཞིག་བྱུང་བསྡད་ཡོད་རེད་དེ་བྱེད་དུས་སྐབས་སུ་ད་ཡིན་པ་ཡིན་ན་ལ་དེ་བྱུང་དུས་སྐབས་སུ་མ་ནི་ཡར་ལྷ་ས་ལ་ཡོང་དུས་སྐབས་སུ། ཁ་ཙག་ཙག་བྱས་ནས་ཡོང་བ་དང་ང་ཚོ་ད་ཅིག་ད་འདོད་པ་ཡོད་མིན་ལ་མ་ལྟོས་པའི་ཅིག་རྣམ་འགྱུར་ལུ་ཅིག་བསྟན་ཞི་བའི་གི་ཐོག་ནས་ཡོང་རྒྱུ་ལུ་ཅིག་རེད་བ། དེ་ལ་དེ་ཡང་གོ་ཅིག་གནས་ཚུལ་གཅིག་རེད་ཡིན་པ་ཡིན་ན་རྒྱ་མིས་མགོ་སྐོར་ག་རེ་བཏང་ཡོད་རེད་ཟེར་ན་བོད་ཀྱི་ས་ཐོག་ལ་མ་སླེབས་བར་དུ་བོད་ནང་ལ་ག་རེ་རྒྱ་མིས་ག་རེ་བཤད་ཡོད་རེད་ཟེར་ན་ཕྱི་རྒྱལ་བཙན་འཛུལ་པས་བོད་དེ་ཡ་ནི་རྦད་དེ་བཙན་གནོན་འོག་ལ་བཅུག་ཤག་ཨ་ཟེར་སྐད་ཆ་དེ་བཤད་རེད།

གཅིག་གཉིས་བརྗོད་མ་མཛོད་ཨ་ནི་ཧ་ར་དང། ཨ་ཕྱི་ཐ་ན་ལ་ཉེ་བརྗོད་ཨ་ང་བཟོད Seven Years in Tibet དེ་གཉིས། ཨོ་དེ་བཟོད་ཁོ་འདི་ག་ཟེར་ན་མི་གཉིས་བརྫོད་བརྗོད་ཡོ་ང་ཡོད་དེ་མི་མཛོད་མདོར་བསྡུས་བཤད་ན་སྐབས་དེ་དུས་ཕྱི་རྒྱལ་བའི་མི། བདུན་ལྷག་དང་ཡོད་ཀྱི་མ་རེད་བྱས་ཙང་ཕྱི་རྒྱལ་བཙན་འཛུལ་ཟེར་གྱི་དེ་ཁོ་ཚོས་ཁ་གཡར་ས་རེད་མ་ནས་ཐོག་མ་ཡར་ཨུ་ཚུགས་བརྒྱབ་བྱས་འཛུལ་ཡོང་དུས་དགོས་སོ། ཡར་ཨུ་ཚུགས་ཀྱི། ཚང་མ་ས་ཆ་དེ་ལ་དབང་ཟེར་ན་འདྲ་ཅིག་བསྡད་ས་དེ་རག་ཚར་བ་དང་ད་ཁོ་ཚོས་ཕྱི་རྒྱལ་བཙན་འཛུལ་ཟེར་བའི་སྐད་ཆ་མེད་དངོས་གནས་ཀྱི་དོན་དམ་པའི་ཁོ་ཚོས་ག་རེ་བྱེད་ག་ཡོང་རྒྱུ་དེ་ཁོ་ཚོས་ཤེས་སླར་བ་ཨ་ནི་ལྷ་ས་ལ་ཡར་སླེབས་བྱས་རྐང་པ་ཚུགས་ཚར་བའི་རྗེས་ལ། མ་ནས་ཡར་དང་པོ་ཕྱི་རྒྱལ་བཙན་འཛུལ་བས་རེད་ལབ་ན་མ་གཏོགས་སྐུ་དྲག་དང་དགོན་པ་གྲྭ་ཚང་ཚང་མ་ལོ་གི་ཤུགས་རྒྱ་ཡལ་ལུགས་ཡོད་རེད་བ། ད་ཡར་ཆ་ཚང་སླེབས་ཚར་བ་དང་གཞི་ནས་ཁོ་ཚོས་ག་རེ་རེད་ཟེར་ན་མངའ་བདག་ཆེན་པོ་གསུམ་དེ་འོག་ལ་ཨ་ནི་ཡར་ལངས་ཞིང་བྲན་ཁྲི་ཚོ་བརྒྱ་ཨ་ནི་དེ་དེ་ནས་བདེ་ཞག་དེ་ཚོ་ཡང་ང་ཚོས་ཡར་ལངས་ཞིང་བྲན་ཁྲི་ཚོ་བརྒྱ་དེ་ཡག་ག་ཟེར་ན་སྐྱོབ་ག་ཡོང་ཡིན་ཟེར་སྐད་ཆ་དེ་བཤད་རྗེས་གཞི་ནས་ད་ཁོ་ཚོས་ཀྱི་མངོན་འདོད་འཇོག་ར་མདོར་བསྡུས་ནས་བཤད་ན་བོད་གཞུང་གི་ནུས་པ་མེད་པ་བཏང་ཨེ་བོད་ཀྱི་དགོན་པ་བླ་བྲང་ཁག་གི་ནུས་པ་མེད་བཏང་ཨེ་སྐུ་དྲག་གི་ནུས་པ་མེད་པ་བཏང་ཨེ། ད་དེ་ད་བོད་ཆོལ་ཁ་གསུམ་ཡོངས་ཁོ་རང་ལ་དཔེ་བཞག་ར་ད། འོ་འདུག་སེ་བྱས་རྗེས་ཁོ་ཚོས་ཀྱི་མགོ་སྐོར་བཏང་སྟངས་ལུགས་དེ་འདུག་སེ་བཏང་འདུག་དུས་སྐབས་དེའི་སྐབས་སུ་བོད་པས་ཀྱི་ཅིག་ཆབ་སྲིད་ཀྱི་སྒྲོམ་གཞི་དང་འཛིན་སྐྱོང་གི་སྒྲོམ་གཞི་ནང་ལ་སྐྱོན་ཡོད་ར་ཟེར་ན་སྐྱོན་ཏན་ཏན་ཡོད་རེད་རྒྱ་མི་སླེབས་བྱས་དེའི་ཐོག་ལ་བཟོ་བཅོས་ལོས་བྱས་ཡོད་རེད་བྱས་ཡོད་རེད་ཡིན་ན་ཡང་སྐྱོན་ཡོད་པ་དེ་སྐབས་དེ་དུས་རྒྱ་མི་ཀྱི་བཅིངས་འགྲོལ་ཟེར་ན་འདྲ་དེ་བཅོས་སྒྱུར་མ་བྱས་གོང་ལ་ཨ་ནི་བོད་པས་བྱས་ཚར་རེད་བ་ཆིངས་ཡིག་དོན་ཚན་བཅུ་བདུན་ནང་ལ་ཚེ་ས་རང་འཇགས་བཞག་གི་ཡིན་ཟེར་ལབ་ཡོད་རེད། སྐུ་དྲག་གི་ཐོབ་ཐང་དགོན་པའི་གི་ཐོབ་ཐང་རྒྱལ་བོ་རིན་པོ་ཆེའི་ཐོབ་ཐང་ཚང་མ་ལོ་རང་འཇགས་རང་འཇགས་རང་འཇགས་ཡོད་ཟེར་གྱི་མ་རེད་ཡར་སླེབས་ཚར་བ་དང་དེ་ཚོ་ཚང་མ་རང་འཇགས་མ་བྱས་པའི་ད་མངའ་བདག་ཆེན་པོ་གསུམ་ཟེར་ན་ཨ་ནི་ད་ཁོ་ཚོས་རང་འཇགས་ཡོད་ལབ་ས་ཚང་མ་ལོ་ག་ཟེར་ན་རྡུང་རྡེག་གཏོང་ཡག་གི་གཞི་གཙོ་བོ་དེ་ཆགས་དེར་གྲོས་མཐུན་གྲོས་མཐུན་བཅུ་བདུན་ནང་ལ་རྒྱལ་བོ་རིན་པོ་ཆེའི་སྐུ་དབང་དང་ཆོས་ཀྱི་དབང་ཆ་དང་དེ་སྲོལ་རྒྱུན་གི་ག་རེ་བྱེད་ཀྱི་ཡོད་པ་ཚང་མ་ལོ་དཔེ་དེ་འགྱུར་བ་མེད་རང་འཇགས་ཡིན་ཟེར་སོ་རེད་ད་མེད་ཧ་ལམ་དམག་མི་སླེབས་ཡོང་ཡག་ལུགས་ཞིག་མ་གཏོགས་གཞན་པ་ཚང་མ་རང་འཇགས་ཡིན་གདོང་ཐོག་ལ་སྤྱི་བཏང་གྲོས་མཐུན་ཁོ་རང་ལ་འགལ་ཟླ་མང་པོ་ཡོད་རེད། དམིགས་ཡུལ་གཙོ་བོ་དེ་ཁོ་རང་ཚོ་ཡར་ཡོང་ཆེད་ལྟ་བ་གཅིག་གྱུར་བཟོ་ཡག་གི་བསམ་བློ་བཏང་ཡག་གི་འབད་བརྩོན་ཐོག་མའི་ཆ་ལས་འདི་འདྲ་ཅིག་བྱས་ཡོད་ས་རེད་བ་ལགས་འོང་ལགས། ཨ་ད་ལྟ་ད་སྟོབས་ལགས་ཀྱིས་ང་ཚོར་ཡང་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ཟླ་བ་ལྔ་པའི་ཚེས་ཉི་ཤུ་གསུམ་ཉིན་ཀ་བཞག་པའི་དོན་ཚན་བཅུ་བདུན་གྱི་ཆིངས་ཡིག་འདི་དང་འབྲེལ་ཡོད་ཀྱི་གནས་ཚུལ་སྐོར་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་ཨ་སྟོབས་ལགས་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ཐུགས་རྗེ་ཆེ་གནང་རོགས་ལ། ལགས། ད་ད་ལྟ་ང་ཚོས་ཡང་ལེ་ཚན་འདི་མཇུག་མ་བསྒྲིལ་གོང་དེར། ཆིངས་ཡིག་དོན་ཚན་བཅུ་བདུན་ཟེར་ཡག་གི་ནང་དོན་ག་རེ་ཡིན་མིན་དེ་སྙིང་བསྡུས་ངོ་སྤྲོད་རྣམ་པ་ཅིག་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ཟླ་བ་ལྔ་པའི་ཚེས་ཉེར་གསུམ་ཉིན་པེ་ཅིང་ལ་བརྒྱབ་པའི་གྲོས་ཆོད་དང་པོ་ས་བོད་ཀྱི་མི་མང་རྣམས་མཐུན་སྒྲིལ་བྱས་ཏེ་ཕྱི་རྒྱལ་བཙན་དབང་རྒྱལ་ཁབ་ཀྱི་བཙན་ཤུགས་བོད་ནས་མཐར་སྐྲོད་གཏོང་དགོས་ཟེར་འདི་ཡོད་རེད་དོན་ཚན་དང་པོ་དེ་ཡིན་པ་འདྲ་བོད་ཀྱི་མི་དམངས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་མེས་པོའི་རྒྱལ་ཁབ་ཁྱིམ་ཚང་ཆེན་པོའི་ནང་དུ་ལོག་དགོས། གཉིས་པ་མི་དམངས་བཅིངས་འགྲོལ་དམག་བོད་དུ་བསྐྱོད་དེ་རྒྱལ་ཁབ་བརྟན་པོ་སྲུང་རྒྱུ་ལ་བོད་ཀྱི་ས་གནས་སྲིད་གཞུང་ནས་རོགས་རམ་ལྷུར་ལེན་བྱེད་རྒྱུ། གསུམ་པ། ཀྲུང་གོ་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་གུང་ཐུང་ཀང་ལིན་གྱི་མི་རིགས་སྲིད་ཇུས་གཞིར་བཟུང་སྟེ་ཀྲུང་དབྱང་མི་དམངས་སྲིད་གཞུང་ནས་ཆིག་སྒྲིལ་གྱི་འགོ་ཁྲིད་འོག་བོད་ཀྱི་མི་དམངས་ལ་མི་རིགས་ཀྱི་ས་གནས་རང་སྐྱོང་ལག་ལེན་བྱེད་རྒྱུའི་དབང་ཆ་ཡོད་ས་གུང་ཐུང་ཀང་ལིན་ཟེར་མཁན་འདི་ནི། རྒྱ་ནག་གཞུང་གི་རྩ་ཁྲིམས་འདིའི་མིང་ལ་གུང་ཐུང་ཀང་ལིན་ཟེར་གྱི་ཡོད་རེད་ས། རྒྱ་ནག་གཞུང་གི་རྩ་ཁྲིམས་དང་མཐུན་པའི་ལས་ཀ་བྱེད་རྒྱུ་རེད་ད་དོན་དག་ཨ་ནི། གུང་ཐུང་ཀང་ལིན་གྱི་མི་རིགས་སྲིད་ཇུས་གཞིར་བཟུང་གཞིར་བཟུང་སྟེ་ས་ཀྲུང་དབྱང་མི་དམངས་སྲིད་གཞུང་ནས་ཆིག་སྒྲིལ་གྱི་འགོ་ཁྲིད་འོག་བོད་ཀྱི་མི་དམངས་ལ་མི་རིགས་ཀྱི་ས་གནས་རང་སྐྱོང་ལག་ལེན་བྱེད་རྒྱུའི་དབང་ཆ་ཡོད། བཞི་པ་བོད་ཀྱི་ཆབ་སྲིད་ལས་ལུགས་ད་མུས་ལ་ཀྲུང་དབྱང་གིས་བསྒྱུར་བཅོས་མི་བྱེད། ཏཱ་ལའི་བླ་མའི་སྔར་ཡོད་གོ་གནས་དང་དབང་ཆ་ཡང་ཀྲུང་དབྱང་ནས་བསྒྱུར་བཅོས་མི་བྱེད། དཔོན་རིགས་མཐོ་དམན་རྣམས་ཀྱང་སྔར་བཞིན་གནས་རྒྱུ། ལྔ་པ་པཎ་ཆེན་ཨེར་ཏི་ནིའི་སྔར་ཡོད་གོ་གནས་དང་དབང་ཆ་རང་འཇགས་གནང་དགོས། དྲུག་པ། ཏཱ་ལའི་བླ་མ་དང་པཎ་ཆེན་ཨེར་ཏི་ནིའི་སྔར་ཡོད་གོ་གནས་དང་དབང་ཆ་ཞེས་པ། ཏཱ་ལའི་བླ་མ་སྐུ་འཕྲེང་བཅུ་གསུམ་པ་དང་པཎ་ཆེན་ཨེར་ཏི་ནི་སྐུ་འཕྲེང་དགུ་པ། མཐུན་པོའི་སྐབས་ཀྱི་གོ་གནས་དང་དབང་ཆ། པཎ་ཆེན་དགུ་པ་ཟེར་བརྒྱབ་ཡོད་རེད། ང་ཚོས་བོད་གཞུང་གིས་བརྩི་ཡག་དེ་པཎ་ཆེན་བདུན་པ་རེད། བརྩི་གི་ཡོད་རེད་དེ་རྒྱ་མིས་དགུ་པ་ཟེར་ཡག་དེ་བཀྲ་ཤིས་ལྷུན་པོའི་ལབ་སྟངས་དེ་རེད། མཁས་གྲུབ་དགེ་ལེགས་དཔལ་བཟང་པཎ་ཆེན་སྐུ་འཕྲེང་དང་པོ་དེ་བརྩི་གི་འདུག་གཉིས་པ་དེ་བསོད་ནམས་ཕྱོགས་ཀྱི་གླང་པོ་ཟེར་མཁན་དེ་རེད། གཉིས་པ། གསུམ་པ་དེ་དབེན་ས་པ་བློ་བཟང་དོན་གྲུབ་རེད། བཞི་པ་དེ་པཎ་ཆེན་བློ་བཟང་ཆོས་རྒྱན། ལྔ་པ་དེ་ཨ་ནི་པཎ་ཆེན་བློ་བཟང་ཡེ་ཤེས་ཨ་ནི་དྲུག་པ་དེ་པཎ་ཆེན་བློ་བཟང་བསྟན་པའི་ཉི་མ། བདུན་པ་དེ་པཎ་ཆེན་བསྟན་པའི་དབང་ཕྱུག། བརྒྱད་པ་དེ་པཎ་ཆེན་ཆོས་ཀྱི་ཉི་མ། དགུ་པ་དེ་པཎ་ཆེན་འདི་རེད་ད་ལྟའི་པཎ་ཆེན་འདི་རེད་བྱས་ཙང་རྒྱ་མིའི་བརྩི་སྟངས་འདི་རེད་ང་ཚོས་དབེན་ས་པ་བློ་བཟང་དོན་གྲུབ་ནས་མ་གཏོགས་བརྩི་གི་ཡོད་མ་རེད་དེ་གཉིས་བར་ཁྱད་པར་ཡོང་བ་དེ་ང་ཚོས་བདུན་པ་བརྩི་གི་རེད་ཁོང་ཚོས་དགུ་པ་བརྩི་གི་རེད། ཨེར་ཏི་ནི་དགུ་པ། མཐུན་པོའི་སྐབས་ཀྱི་གོ་གནས་དང་དབང་ཆ། བདུན་པ་ཀྲུང་གོའི་མི་དམངས་ཆབ་སྲིད་གྲོས་ཚོགས་ཀྱི་གུང་ཐུང་ཀང་ལིན་ནང་ཐག་བཅད་པའི་ཆོས་ལུགས་ལ་དད་པ་རང་མོས་བྱས་ཆོག་པའི་སྲིད་བྱུས་ལ་ལག་ལེན་བྱས་ཏེ་བོད་མི་དམངས་ཀྱི་ཆོས་ལུགས་ལ་དད་པ་དང་ཡུལ་གྱི་གོམས་པའི་གཤིས་ལུགས

སྐད་ཆ་དང་ཡི་གེ། སློབ་གྲྭའི་སློབ་སྦྱོང་བཅས་གོང་འཕེལ་དུ་གཏོང་རྒྱུ། བཅུ་པ། བོད་ཀྱི་གནས་ཚུལ་དངོས་ཡོད་གཞིར་བཟུང་སྟེ་རིམ་གྱིས་བོད་ཀྱི་སོ་ནམ་དང་འབྲོག་ལས་བཟོ་རིགས་ཚོང་ལས་རྣམས་གོང་འཕེལ་དུ་བཏང་ནས་མི་དམངས་ཀྱི་ལྟོ་གོས་སོགས་ཇེ་ལེགས་སུ་གཏོང་རྒྱུ། བཅུ་གཅིག་པ། བོད་ཀྱི་ལས་ལུགས་སྣ་ཚོགས་ལེགས་བཅོས་བྱེད་རྒྱུའི་སྐོར་ལ་ཀྲུང་དབྱང་ནས་བཙན་ཤེད་མི་བྱེད་པར་བོད་ཀྱི་ས་གནས་སྲིད་གཞུང་རང་ནས་ལེགས་བཅོས་བྱེད་རྒྱུ་དང། མི་དམངས་ནས་ལེགས་བཅོས་བྱེད་དགོས་ཞུ་དུས་བོད་ཀྱི་འགོ་ཁྲིད་རྣམས་ནས་འགོ་བྱེད་རྣམས་ནས་གྲོས་བསྡུར་གྱི་ཐབས་ཤེས་ལ་བརྟེན་ནས་ཐག་གཅོད་བྱེད་རྒྱུ། བཅུ་གཉིས་པ། སྔར་ཕན་གྱི་ཕྱི་རྒྱལ་བཙན་དབང་རྒྱལ་ཁབ་དང་གོ་མིན་ཏང་ལ་ཉེ་འབྲེལ་བྱེད་པའི་དཔོན་རིགས་ནས་ཕྱི་རྒྱལ་བཙན་དབང་རྒྱལ་ཁབ་དང་གོ་མིན་ཏང་ལ་འབྲེལ་ཐག་མཐར་ཕྱིན་པ་བཅད་དེ་ས་ད་ཕྱིན་ངོ་ལོག་སྐྱོན་བརྗོད་མ་བྱས་ན་ལས་ཚན་རང་འཇགས་བྱས་ཆོག་པས་སྔ་རྗེས་ལ་རྩད་གཅོད་མི་བྱེད། བཅུ་གསུམ་པ་བོད་བསྐྱོད་མི་དམངས་བཅིངས་འགྲོལ་དམག་གིས་གོང་གསལ་དོན་ཚན་རྣམས་སྲིད་ཇུས་ལ་སྲུང་བརྩི་བྱེད་རྒྱུ་མ་ཟད། ཉོ་ཚོང་དྲང་བཞག་མི་དམངས་ཀྱི་ཁབ་སྐུད་ཙམ་ཡང་གང་བྱུང་མི་ལེན། བཅུ་བཞི་པ་ཀྲུང་དབྱང་མི་དམངས་སྲིད་གཞུང་ནས་བོད་ཀྱི་ས་གནས་སུ་བྱུང་བའི་ཕྱི་འབྲེལ་གྱི་ལས་དོན་མཐའ་དག་གཅིག་སྒྲིལ་གྱི་སྒོ་ནས་བྱེད་རྒྱུ་དང། འདྲ་མཉམ་གཉིས་ཕན། ཕན་ཚུན་མངའ་ཁུལ་དང་རང་བཙན་གྱི་དབང་ཆ་ལ་བརྩི་འཇོག་ཐོག་ཉེ་འདབས་རྒྱལ་ཁབ་དང་ཞི་མཐུན་གནས་རྒྱུ། དྲང་འབྲེལ་གྱི་ཚོང་ལས་འཛུགས་རྒྱུ་གོང་འཕེལ་དུ་གཏོང་རྒྱུ་དང་བཅོ་ལྔ་པ་གྲོས་མཐུན་དེ་ཉིད་ལག་ལེན་དུ་བསྟར་བའི་འགན་ལེན་ཀྲུང་དབྱང་མི་དམངས་སྲིད་གཞུང་ནས་བོད་ལ་དམག་སྲིད་ཨུ་ཡོན་ལྷན་ཁང་དང་ས་གནས་དམག་ཁག་གི་དམག་སྤྱི་ཁང་འཛུགས་རྒྱུ་དང། ཀྲུང་དབྱང་ནས་བཏང་བའི་ལས་བྱེད་མ་ཚད་བོད་ཁུལ་གྱི་ལས་བྱེད་པ་ཡང་གང་མང་རུབ་སྟེ་ལས་ཀ་བྱེད་རྒྱུ། དམག་སྲིད་ཨུ་ཡོན་ཁང་ནང་འགྲོ་མི་རྣམས་བོད་ཀྱི་ས་གནས་སྲིད་གཞུང་དང་ཡུལ་ཕྱོགས་སོ་སོའི་དགོན་པ་གཙོ་ཆེ་བཅས་ནས་རྒྱལ་ཁབ་ལ་ཤ་ཞེན་ཡོད་པ་ཀྲུང་དབྱང་ནས་ཀྲུང་དབྱང་མི་དམངས་སྲིད་གཞུང་ནས་བསྐོས་པའི་འཐུས་མི་དང་གནད་ཡོད་ཕྱོགས་ཚང་མ་མཉམ་འཇོག་ཐོག་ནས་མིང་ཐོ་ཕུལ་ཏེ་ཀྲུང་དབྱང་མི་དམངས་སྲིད་གཞུང་ལ་གོ་གནས་བསྐོ་གཞག་གནང་བ་ཞུ་རྒྱུ། བཅུ་དྲུག་པ་དམག་སྲིད་ཨུ་ཡོན་ལྷན་ཁང་དང་ས་གནས་དམག་སྤྱི་ཁང་དང་བོད་བསྐྱོད་མི་དམངས་བཅིངས་འགྲོལ་དམག་བཅས་ཀྱི་འགྲོ་སོང་ཀྲུང་དབྱང་མི་དམངས་སྲིད་གཞུང་ནས་གཏོང་རྒྱུ། བོད་ཀྱི་ས་གནས་སྲིད་གཞུང་ནས་མི་དམངས་བཅིངས་འགྲོལ་དམག་ལ་འབྲུ་དང། གཞན་ཡང་ཉེར་མཁོ་སྒྲུབ་རྒྱུ་སྐྱེལ་འདྲེན་བཅས་ལ་རོགས་རམ་བྱེད་རྒྱུ། བཅུ་བདུན་པ་གྲོས་མཐུན་དེ་ཉིད་མིང་རྟགས་བཀོད་འཕྲལ་རྩ་བར་བཟུང་སྟེ་ལག་ལེན་བྱེད་རྒྱུ། ཀྲུང་དབྱང་མི་དམངས་སྲིད་གཞུང་གི་འཐུས་མི་དབང་ཆ་ཚང་མ་ཡོད་པའི་གཙོ་བོ་འཐུས་མི་ལི་ཝུའུ་ཧན་དང། འཐུས་མི་ཀྲང་ཅིན་ཝུའུ། ཀྲང་གོ་ཧྭ། སུན་ཀྲི་ཡོན་དང། བོད་ས་གནས་སྲིད་གཞུང་གི་འཐུས་མི་དབང་ཆ་ཚང་མ་ཡོད་པ་གཙོ་བོ་འཐུས་མི་ང་ཕོད་ངག་དབང་འཇིགས་མེད། འཐུས་མི་ཁེ་མེད་བསོད་ནམས་དབང་འདུས་ཐུབ་བསྟན་བསྟན་དར། ཐུབ་བསྟན་ལེགས་སྨོན་བསམ་ཕོ་བསྟན་འཛིན་དོན་གྲུབ་ཅེས་གསལ་བའི་གྲོས་ཆོད་ཅིག་བརྒྱབ་ཡོད་པ་རེད། འོ་ད་དེ་རིང་གི་ལེ་ཚན་འདི་ད་ག་ཚམ་བཤད་གི་ཡིན་གསན་མཁན་རྣམ་པ་ཚོས་དེ་རིང་གི་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།